ཨ་མི་རི་ཀའི་རྒྱལ་ས་ཝ་ཤིན་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པའི་ཚེས་བཅོ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དགུ་པའི་ཚེས་ཉི་ཤུ་རེས་གཟའ་ལྷག་པའི་དགོང་དྲོའི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་འདི་བཞིན་དབྱངས་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བ་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་བཅས་ང་ཚོ་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་དེ་རིང་གི་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན།

ཕྱི་ནང་གི་རྒྱུ་རྐྱེན་སྣ་ཚོགས་ལ་བརྟེན་ནས་བོད་ཕྱི་ནང་གཉིས་ཀ་གཞོན་སྐྱེས་ཀྱི་ཁྲོད་བོད་པའི་སྐད་ཡིག་བེད་སྤྱོད་བྱེད་རྒྱུ་དེ་ཉམས་རྒུད་དུ་འགྲོ་བཞིན་ཡོད་པར་མང་པོ་ཞིག་གིས་བློ་འཚབ་གནང་བཞིན་ཡོད་པ་དེ་དག་དེ་ལྟར་མི་ཡོང་བའི་ཐབས་ལམ་གྱི་སྐོར་ལ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང། མཇུག་ཏུ་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།

སྤྱི་ཁྱབ་མཁན་པོ་དམ་པ་མཁྱེན་རབ་བསྟན་འཛིན་ནི ྋགོང་ས་མཆོག་ལ་བཀའ་དྲིན་ཆེན་པོ་ཡིན་པ་བཀའ་གནང་ཞིང་གང་ཉིད་མཆོག་སྐུ་ཆུང་ངུའི་དུས་སུ་མཁན་པོ་དམ་པ་དང་དམིགས་བསལ་འབྲེལ་བ་ཡོད་པ་མ་ཟད་མགོན་པོ་གང་ཉིད་མཆོག་དང་འབྲེལ་བ་བྱུང་ཡོད་པ་རྣམས་ཚེ་རབས་ནས་ཚེ་རབས་ལ་འབྲེལ་བ་ཡོང་གི་རེད་ཅེས་བཀའ་གནང་འདུག། ངས་ད་འཚུབ་པོ་འདི་འདྲ་བྱས་པའི་སྐབས་དུས་ལ། ཨ་ནི་ཞེ་དྲག་འཚུབ་པོ་མ་བྱས་ཟེར་བྱས་ནས་ཡང་བསླབ་བྱ་རྒྱག་གི་ཡོད། མཁན་པོ་དམ་པ་དཔེ་བཀའ་དྲིན་ཆེན་པོ་རེད་སྐྱབས་སུ་མཆི།

དེ་དེ་ག་རེད། ངས་ཡི་ནམ་རྒྱུན་ནས་སྨོན་ལམ་རྒྱག་ཡ་འདི། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་སེ་ཨ་ཀེ། སྨོན་ལམ་འདི་ང་ཉིན་ལྟར་རྒྱག་གི་ཡོད་རེད། སྐྱེ་བ་གྲངས་མེད་པའི་རིང་ལ་ཡ་དེ་དེ། ང་ཚོ་ངོ་ཤེས་པ་དེ་དེ་གི་འབྲེལ་བ་དེ་མུ་མཐུད་ནས་བསྡད་ཀྱི་རེད། སྤྱི་ཁྱབ་མཁན་པོ་ཞེས་པ་ནི་དེ་སྔ་བོད་གཞུང་དགའ་ལྡན་ཕོ་བྲང་གི་གཞུང་གི་དཔོན་རིགས་ཀྱི་སྡེ་ཚན་ཞིག་ཡིན་ཞིང་འདི་ནི་རྒྱལ་དབང་སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོའི་སྐུ་དུས་སུ་གསར་དུ་བསྐོ་གཞག་གནང་བ་ནས་བཟུང་བྱུང་བ་ཞིག་ཡིན་པ་དང་རྩེ་ཕོ་བྲང་དང་ལྷ་སའི་ནོར་བུ་གླིང་ག་གཉིས་ཀྱི་ནང་སྤྱི་ཁྱབ་མཁན་པོ་ཡི་ལས་དོན་བྱ་ཡུལ་སྒེར་ཤག་ཡོད་པ་མ་ཟད། སྐུ་བཅར་སྤྱི་ཁྱབ་མཁན་པོ་ཞེས་གོང་ས་མཆོག་གི་སྐུ་མདུན་དུ་གཏན་སྡོད་ཀྱི་ལས་དོན་ཆེ་ཕྲ་གང་ཅིའི་ཐད་གོང་ས་མཆོག་ལ་གཞོགས་འདེགས་ཞུ་བ་དང་སྐུ་སྒེར་གྱི་ཕྱག་རྫས་ཚང་མར་དོ་དམ་བྱེད་མཁན་ཞིག་ཡིན་ཞིང་མདོར་ན་སྤྱི་ཁྱབ་མཁན་པོ་ནི ྋགོང་ས་མཆོག་གི་སྐུ་སྒེར་གྱི་ཕྱག་མཛོད་ལྟ་བུ་ཞིག་ཡིན་པ་ལོ་རྒྱུས་ནང་གསལ་ཡོད། ཡང་ཐེངས་འདིའི་མཇལ་ཁའི་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ན་གཞོན་ཚོས་བོད་ཀྱི་ཆོས་དང་རིག་གཞུང་བཟང་པོ་འདི་དག་ལ་དོ་སྣང་བྱེད་རྒྱུ་གལ་ཆེར་ཡིན་པ་བཀའ་གནང་ཞིང་གཞོན་སྐྱེས་ཚོ་ཚེ་རིང་པོ་བསྡད་དགོས་ན་སེམས་པ་བཟང་པོ་བྱེད་རྒྱུ་གལ་ཆེ་ལ་བོད་ཀྱི་ཆོས་དང་རིག་གཞུང་ནི་འཛམ་གླིང་སྤྱི་ཡོངས་ལ་དགོས་མཁོ་ཆེ་བའི་སྤྱི་ནོར་ཡིན་ཞེས་དང། དེ་སྔ་རྒྱ་ཧོར་བོད་གསུམ་ན་སངས་རྒྱས་ཀྱི་བསྟན་པ་དར་ཁྱབ་ཆེན་པོ་ཕྱིན་ཡོད་ནའང་བར་སྐབས་ཤིག་ནས་ཉམས་རྒུད་དུ་སོང་ཡོད། འོན་ཀྱང་རྒྱ་ནག་ནང་དུ་ད་སྐབས་བོད་བརྒྱུད་ནང་བསྟན་ལ་དོ་སྣང་བྱེད་མཁན་ཇེ་མང་དུ་འགྲོ་མུས་ཡིན་པ་མ་ཟད་མགོན་པོ་གང་ཉིད་མཆོག་ནི་བོད་ཀྱི་ཆོས་དང་རིག་གཞུང་གི་ངོ་ཚབ་ལྟ་བུ་ཞིག་ཡིན་པ་བཀའ་གནང་འདུག། ངས་བོད་ཀྱི་ཆོས་དང་རིག་གཞུང་གི་ཚབ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་འཛམ་བུ་གླིང་འདི་སྒང་ལ་བོད་ཀྱི་ཆོས་དང་རིག་གཞུང་ལ་ཡང་དོ་སྣང་གསར་པ་ཞིག་སླེབས་བཞིན། གཅིག་ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས

ད་ཆ་ངོས་ཀྱིས་ནང་པའི་གཞུང་ལུགས་ཐོག་ལ་ག་ལ་གང་འཚམ་ཞིག་བཤད་རྒྱུ་ཡོད་པ་ཆགས་ཡོད་སྐོར་བཀའ་གནང་བ་དང་ཆབས་ཅིག་གཙོ་བོ་ཆེ་ཤོས་ནི་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་རྒྱུ་དེ་ཡིན་པ་བཀའ་གནང་འདུག། སངས་རྒྱས་ཀྱི་བསྟན་པ། ལུང་གི་བསྟན་པ་དང་རྟོགས་པའི་བསྟན་པ་ཟེར་གཉིས་ཡོད་རེད། ཨེ་ནི། ལུང་རྟོགས་ཀྱི་བསྟན་པ་གཉིས་པོ་དེ་བཤད་པ་དང། སྒྲུབ་པའི་སྒོ་ནས་ཨེ་ནི་སངས་རྒྱས་ཀྱི་བསྟན་པ་འཛིན་རྒྱུ་དཔེ་གསུམ་ཞིག་ཡོད་རེད་ངས། ད། ལུང་གི་བསྟན་པ་ང་རས་སློབ་སྦྱོང་བྱས་མི་ལ་བཤད། རྟོགས་པའི་བསྟན་པ་ང་རས་ཉམས་ལེན་བྱས་ནས། གཙོ་ཆེ་ཤོས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ཀྱི་ལྟ་བའི་སྐོར་ལ་ཡང་ང་ཉིན་རེ་བཞིན་དུ་བསམ་བློ་གཏོང་གི་ཡོད་རེད། ང་རའི་རྒྱུད་ལ་ཡང་རྟོགས་པ་ག་ལ་གང་འཚམ་ཅིག་ཡོད་བསྡད་པ་ཆགས་ཀྱི་ཡོད། བྱང་ཆུབ་ཀྱི་སེམས་དགའ་རབ་ཤུགས་ཆེན་པོ་འདུག་ཨ་ནི་སྟོང་ཉིད་ཀྱི་ལྟ་བ་དགའ་རབ་ཤུགས་ཆེན་པོ་འདུག་བྱས་ཙང་ངས་རེ་བ་རྒྱག་ཡག་འདི།
སྦྱོར་ལམ་ཐོབ་མི་ཡོང་ངམ་བསམ་པའི་རེ་བ་ཅིག་བརྒྱབ་བསྡད་ཀྱི་ཡོད། གཞན་ཡང་མཐའ་མཇུག་ཏུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་སྐབས་གང་ཉིད་མཆོག་གི་སྐུའི་འཕྲོད་བཞེས་གསལ་ཐང་ཡིན་པ་མ་ཟད་འབྱུང་འགྱུར་ལོ་ངོ་བརྒྱ་དང་བཅུ་ལྷག་འཚོ་བཞུགས་གནང་རྒྱུ་ཡིན་པའི་སྐལ་བཟང་གི་ཞལ་བཞེས་བཟང་པོ་ཐོབ་འདུག་ལ་གང་ཉིད་མཆོག་ནས་ད་བར་འཛམ་གླིང་སྤྱི་ལ་བོད་ཀྱི་ཆོས་དང་རིག་གཞུང་ངོ་སྤྲོད་དང་ལྷག་པར་དུ་འགྲོ་བ་མི་མང་པོ་ཞིག་གི་སེམས་རྒྱུད་ལ་རླབས་ཆེན་གྱི་ཕན་ཐོགས་བསྐྲུན་ཡོད་པ་བཀའ་གནང་ཞིང་སངས་རྒྱས་ཀྱི་ཆོས་ལུགས་ལ་གཙོ་བོ་སློབ་གཉེར་གནང་དགོས་པ་ལས་དད་པ་བྱེད་པ་ཙམ་གྱིས་འདང་གི་མེད་ཅེས་བཀའ་གནང་འདུག། ཞུ་མཁན་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། ཡང་གྲོས་ཚོགས་ཀྱི་སྤྱི་མོས་གཏན་ལ་ཕབ་པའི་དབུ་མའི་ལམ་གྱི་སྲིད་བྱུས་དེ་ལག་བསྟར་བྱེད་རྒྱུ་དེ་ནི་བཀའ་ཤག་གི་ལས་འགན་ཆགས་ཡོད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གྲོས་ཚོགས་སུ་གསལ་བཤད་གནང་ཡོད་པའི་སྐོར་ལ་བཞུགས་སྒར་ནས་འདི་གའི་གསར་འགོད་པ་བློ་བེ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྐབས་བཅུ་བདུན་པ་གི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་གི་ལས་ཉིན་གཉིས་པ་སྟེ། སྤྱི་ཟླ་དགུ་བ་གི་ཚེས་པ་ཉི་ཤུ་གི་ཉི་མ་བོད་ནང་ཛ་དྲག་གནས་སྟངས་ལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་དང་གྲོས་འཆར་གྱི་ཐོག་ག་བགྲོ་གླེང་གནང་སྐབས། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ནས། བོད་ནང་གི་བོད་མི་ཚོའི་རེ་ལྟོས་བཅོལ་ས་དེ ྋགོང་ས་མཆོག་ཉག་གཅིག་ཆགས་ཡོད་པ་དང། རྒྱལ་སྤྱིའི་ཆབ་སྲིད་གནས་བབ་དང་རྒྱ་ནག་གི་འགྱུར་འགྲོས། བོད་ནང་གི་གནས་སྟངས་སོགས་ལ་གཞིགས་པ་གི་བཞེངས་ཕྱོགས་ཟིག་སྐུ་མདུན་གྱིས་གྲོས་འགོ་བཏོན་གནང་སྟེ། མང་ཚོགས་ཀྱི་བསམ་འཆར་བསྡུ་རུབ་ཀྱིས་མང་མོས་འོས་བསྡུ་གི་ལས་རིམ་བརྒྱུད་མི་དགོས་པ་གི་ཐོག་གྲོས་ཚོགས་སུ་སྤྱི་མོས་གི་ལམ་ནས་གཏན་ལ་ཕབ་པའི་དབུ་མའི་ལམ་གི་སྲིད་བྱུས་དེ། དེ་རིང་གྲོས་ཚོགས་སུ་གསུང་བབ་ལ་བལྟས་ན་བཀའ་ཤག་གི་ལས་འགན་སྒྲུབ་བསྡད་པ་དེ་ཡང་སྒྲིག་འགལ་ཡིན་པ་ལྟ་བུ་གསུང་མཁན་བྱུང་སོང་བས། དེ་ཚོས་དབུ་མའི་ལམ་ནི་གྲོས་ཚོགས་ཀྱིས་གཏན་ལ་ཕབ་པ་གི་སྲིད་བྱུས་ཟིག་ཡིན་པས། དེ་ལ་འགན་སྲུང་གི་འགན་དབང་དེ་འཛིན་སྐྱོང་གི་ཕྱོགས་ཙམ་མིན་པར། གྲོས་ཚོགས་ལའང་ཡོད་པ་ཤེས་དགོས་པ་རེད་ཅེས་གསལ་བཤད་གནང་གི་འདུག། གྲོས་ཚོགས་ཀྱི་སྤྱི་མོས་ཀྱིས་གཏན་ལ་ཕབ་བཞག་པའི་དབུ་མའི་ལམ་གྱི་སྲིད་བྱུས་འདི་ལག་བསྟར་བྱེད་ཡ་དེ་བཀའ་ཤག་གི་ལས་འགན་ཆགས་བསྡད་ཡོད་རེད། ད་རིང་གྲོས་ཚོགས་འདི་གི་ནང་ལ་ཡང་གསུང་བབ་བལྟས་ཡོང་དུས་ཚང་མ་བཀའ་ཤག་གི་ལས་འགན་བསྒྲུབ་བསྡད་ཡ་དེ། སྒྲིག་འགལ་ཡིན་པའི་སྲོལ་རིག་གི་གནས་སྟངས་སུ་ངས་དེ་འདྲ་བྱུང་སོང། ད་དེ་ཚོ་དྲན་ག་ཨ་ལེ་ཐོག་མ་བོད་མིའི་སྒྲིག་འཛུགས་རང་གི་སྲིད་བྱུས་ག་རེ་རེད། དེ་ངེས་པ་རྙེད་དགོས་ཀྱི་ཡོད་རེད་བ། དེ་ངེས་པ་རྙེད་པའི་ཐོག་ནས་གྲོས་ཚོགས་གྲོས་ཚོགས་ཀྱིས་གཏན་འབེབས་བྱས་པའི་གི་སྲིད་བྱུས་ཅིག་ཡིན་པ་སོང་ཙང་དེ་ལ་ཡང་འགན་སྲུང་བྱེད་ཡག་གི་འགན་དབང་དེ་ཡང་གྲོས་ཚོགས་ལ་ཡོད་རེད། ང་ཚོ་འཛིན་སྐྱོང་གཅིག་པོར་མ་རེད། འཛིན་སྐྱོང་ལ་ལག་བསྟར་བྱེད་ཡག་གི་ལས་འགན་ཡོད་རེད། འདིའི་འགན་སྲུང་བྱེད་ཡག་གི་ལས་འགན་དེ་ཡོད་རེད། འདིའི་ལས་འགན་སྒྲུབ་པ་འདི་ཨ་ནི། བྱེད་ཀྱི་མེད་པའི་གི་རྣམ་པ་ཅིག་སྟོན་པ་ཡིན་ན། འདི་བཅའ་ཁྲིམས་དང་འགལ་འགྲོ་གི་ཡོད་རེད། གཞན་ཡང་བོད་ནང་གི་ཛ་དྲག་གནས་སྟངས་ཀྱི་ཐོག་གནས་ཚུལ་སྒྲུག་དགོས་པ་དང་དཔྱད་ཞིབ་བྱེད་དགོས་པའི་རིགས་གང་ཐུབ་བྱས་ཏེ། འཛམ་གླིང་གི་འབྲེལ་ཡོད་ལས་ཁུངས་དང་མི་སྣ་སོ་སོར་མཁོ་སྤྲོད་དགོས་པའི་རིགས་བཀའ་ཤག་གིས་བྱས་བསྡད་ཡོད་པ་དང། བོད་ནང་ཆབ་སྲིད་ལས་འགུལ་སྤེལ་ན་སོ་སོ་ཙམ་མ་ཟད་ཉེ་འབྲེལ་ཚང་མ་ལ་དཀའ་ངལ་ཡོད་པ་དང་དེ་ཚོ་རིགས་རྫས་རྟོག་ཞིབ་དང་མིག་རིས་དཔར་ལེན་པ། བཅོས་མའི་བྱེད་པ་སོགས་བེད་སྤྱོད་བཏང་ནས་དམ་དྲག་བྱེད་བཞིན་པ་གི་ཁར། ཕྱོགས་ཡོངས་ནས་བོད་ཀྱི་ཆོས་དང་སྐད་ཡིག་མི་རིགས་ཀྱི་ངོ་བོ་གང་གི་ཐོག་ལ་འབྲེལ་བ་ཡོད་ནའང། ད་ལྟའི་རྒྱ་ནག་སྲིད་གཞུང་གི་འོག་ཏུ་གུ་ཡངས་ཀྱི་བསམ་བློ་རྩ་བ་ནས་མེད་པ་བཤད་ཡོད་ཅེས་གསལ་སྟོན་གནང་གི་འདུག། ཕྱོགས་ཡོངས་ནས། ཆོས་དང་འབྲེལ་བ་ཡོད་ནའི་རེད། སྐད་ཡིག་འབྲེལ་བ་ཡོད་ནའི་རེད། མི་རིགས་ཀྱི་ངོ་བོ་གང་ཅི་གང་གི་ཐོག་ལ་འབྲེལ་བ་ཡོད་པ་ཡིན་ནས། དེ་སྔ་ཡོད་པའི་གི་ཁྲིམས་དང། ཨ་ནི། ད་ལྟ། དེ་སྔ་ཡོད་པའི་གི་ཁྲིམས་ལ་ཡང་བསྐྱར་བཅོས་བྱེད་ཀྱི་ཡོད་པ་ཡིན་ནའི་འདྲ་འདུག་ད་ལྟ་ཁྲིམས་གསར་པ་བཟོ་གི་ཡོད་པ་ཡིན་ནའི་འདྲ་འདུག་ད་ལྟའི་གི་རྒྱ་ནག་སྲིད་གཞུང་འདི་གི་འོག་ལ་ཡང། ཨ་ནི་གུ་ཡངས་བཏང་ཡག་གི་བསམ་བློ་དེ་རྩ་བ་ཉིད་ནས་མེད་པ་དང། ཨ་ནི་རྒྱ་ནག་ཁྱོན་ཡོངས་དང། ཨ་ནི་ལྷག་པར་དུ། བོད་ཀྱི་ས་ཁུལ་ནང་ལོགས་ལ་ཡང་ཨ་ནི་དམ་དྲག་ཆེར་འགྲོ་གི་ཡོད་པ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དྲུག་པ་འདི་ནི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་གི་མ་ལག་དང་བཅས་པ་གི་ལོ་འཁོར་ལས་བསྡོམས་སྙན་སྒྲོན་གྱི་ལས་རིམ་ཡིན་པར་བརྟེན་ལས་ཉིན་གཉིས་པ་འདིར་ཆོས་རིག་བཀའ་བློན་སྤེན་པ་ཚེ་རིང་ལགས་ནས་གྲོས་ཚོགས་སུ་ཆོས་རིག་ལས་ཁུངས་ཀྱི་ལོ་འཁོར་ལས་བསྡོམས་སྙན་སྒྲོན་དང། དེའི་ཐོག་ལ་སྤྱི་འཐུས་རྣམ་པས་བགྲོ་གླེང་དྲི་བ་དང་ཆོས་རིག་བཀའ་བློན་གྱིས་ལན་འདེབས་སོགས་གནང་གི་ཡོད་པ་རེད།

ཨུ་ལཱ་སི་ཏཱའི། མོ་རུམ་བཅས་སུ་གཟིགས་སྐོར་ལ་ཕེབས་ཡོད་པ་དེ་ལེགས་གྲུབ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། དེ་ཡང་རུ་སོག་སྐུ་ཚབ་དོན་གཅོད་མཆོག་གིས་ཕྱི་ཟླ་དགུ་པའི་ཚེས་བདུན་ནས་བཅུ་བདུན་བར། སོག་ཡུལ་གྱི་གྲོང་ཁྱེར་དེ་དག་ནང་ལ་གཟིགས་སྐོར་དུ་ཕེབས་དགོས་དོན་གཙོ་བོ་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་པ་འཕྲིན་ལས་ཀྱི་སྐོར་གོ་རྟོགས་སྤེལ་རྒྱུ་དེ་ཡིན་ཞིང། སྐབས་དེར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་འབྲེལ་བའི་པར་རིས་འགྲེམས་སྟོན་དང་གློག་བརྙན་གཟིགས་འབུལ་ཞུས་པ་མ་ཟད། སོག་པོའི་སྐད་དུ་བསྒྱུར་བའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་རྩོམ་ཆོས་ལུགས་ཀྱི་མཚམས་ལས་འདས་པ་ཞེས་པ་དེ་དཔར་སྐྲུན་དབུ་འབྱེད་ཡང་གནང་བཞག། ཡང་སོག་པོའི་གྲོང་ཁྱེར་ཁག་ཏུ་གཟིགས་སྐོར་ལ་ཕེབས་སྐབས་སྐུ་ཚབ་དོན་གཅོད་མཆོག་ནས་གཅེན་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གི་གོ་ལ་གཅིག་གྱུར་གྱི་དགོངས་གཞི་དང་ཆོས་ལུགས་ལ་མ་བརྟེན་པའི་བཟང་སྤྱོད་ཀྱི་སྐོར་གསུང་བཤད་གནང་བ་མ་ཟད། ས་གནས་ཀྱི་དཔོན་རིགས་དང་མཁས་པ། མི་དམངས་བཅས་དང་མཇལ་འཕྲད་ཀྱིས་བོད་དང་སོག་པོའི་གཞུང་གི་མཚུངས་ཆོས་དང་ཕྱོགས་གཉིས་ཀྱི་འབྲེལ་ལམ་གོང་མཐོར་གཏོང་དགོས་པའི་འབོད་སྐུལ་གནང་ཡོད་འདུག་ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་སྲིད་འཛིན་ཇོ་སྦ་དན་མཆོག་གིས་ཕོ་བྲང་དཀར་པོའི་ནང། ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་གླིང་ཕྲན་རྒྱལ་ཁབ་རྣམས་ཀྱི་གླེང་སྟེགས་ཐེངས་གཉིས་པ་དེ་རེས་གཟའ་ཟླ་བའི་ཉིན་བསྐོང་ཚོགས་གནང་གི་ཡོད་པ་དང། དེ་ནི་མངའ་ཁུལ་དེའི་ནང་དུ་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པ་དེར་གདོང་ལེན་གནང་ཆེད་དུ་ཡིན་འདུག། དེ་ཡང་ཨ་མི་རི་ཀའི་ཕོ་བྲང་དཀར་པོའི་མགྲིན་ཚབ་པ། Jean-Pierre། ལགས་ཀྱིས་སྤྱི་བསྒྲགས་ཤིག་སྤེལ་བའི་ནང། ཚོགས་མི་རྒྱལ་ཁབ་བཅོ་བརྒྱད་ཡོད་པའི་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་ཆགས་པའི་རྒྱལ་ཁབ་རྣམས་ཀྱི་ལྷན་ཚོགས་དེ་བཞིན་འདི་ཚེས་ཉི་ཤུ་རྩ་ལྔ་དང་ཉི་ཤུ་རྩ་དྲུག་རེས་གཟའ་ཟླ་བ་དང་མིག་དམར་ཉི་མ་གཉིས་རིང་ཕོ་བྲང་དཀར་པོའི་ནང་དུ་ལྷན་ཚོགས་གནང་རྒྱུ་ཡིན་པ་གསུངས་བཞག་ལྷན་ཚོགས་ཐོག་ཨ་མི་རི་ཀའི་སྲིད་འཛིན་བྷ་ཏན་མཆོག་གིས། རྒྱལ་ཁབ་དེ་དག་དང་ལྷན་དུ་མཉམ་ལས་གནང་རྒྱུ་དེ་ཤུགས་ཆེ་རུ་གཏོང་ཐབས་གནང་རྒྱུ་དང། ལྷག་པར་དུ་ཨ་མི་རི་ཀའི་ངོས་ནས་རྒྱལ་ཁབ་དེ་དག་ཧ་ཅང་གལ་ཆེར་བརྩི་གི་ཡོད་པ་བསྐྱར་བཤད་ནན་པོར་གནང་རྒྱུ་ཡིན་འདུག་དེ་བཞིན་སྲིད་འཛིན་བྷ་ཏན་མཆོག་གིས་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་རྒྱལ་ཁབ་དེ་དག་དང་ལྷན་དུ། གནམ་གཤིས་འགྱུར་ལྡོག་གི་དཀའ་ངལ་ལ་གདོང་ལེན་བྱ་ཕྱོགས་དང། དཔལ་འབྱོར་ཡར་རྒྱས་གཏོང་ཐབས། ཡར་རྒྱས་ཀྱི་ལམ་ནས་འཚོ་གནས་ཐུབ་ཐབས། འཕྲོད་བསྟེན་གྱི་བདེ་སྲུང་དང། ཁྲིམས་འགལ་གྱི་བྱ་སྤྱོད་འགོག་ཐབས། བཀའ་འཁྲོལ་མེད་པའི་ཉ་འཛིན་འགོག་ཐབས། མི་དང་མིའི་དབར་འབྲེལ་བ་ཡར་རྒྱས་གཏོང་ཐབས་སོགས་ཀྱི་ཐད་ལ་གྲོས་མོལ་གནང་རྒྱུ་ཡིན་ལུགས་ཕོ་བྲང་དཀར་པོའི་མགྲིན་ཚབ་པས་སྤེལ་བའི་སྤྱི་བསྒྲགས་དེ་ནང་བཀོད་འདུག། ཡང་གནས་ཚུལ་གཞན་ཞིག་ནང། དེ་རིང་རེས་གཟའ་ལྷག་པའི་ཉིན་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མིར་པུ་ཏིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་རྣམ་གཉིས། སན་སྤི་ཏེར་སྦག་ཏུ་ཐུག་འཕྲད་བྱ་རྒྱུ་ཡིན་འདུག། དེ་ཡང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཉི་མ་བཞིའི་རིང་ར་ཤི་ཡའི་ནང་ལ་གཟིགས་སྐོར་དུ་སླེབས་ཡོད་པ་དང། དེ་ནི་ཉེ་བའི་ཆར་རྒྱ་ནག་དང་ར་ཤི་ཡའི་དབར་ཆེས་མཐོའི་དཔོན་རིགས་ཐུག་འཕྲད་བྱས་པ་གསར་ཤོས་དེ་ཡིན་པ་རེད། ར་ཤི་ཡའི་ཀིརིམ་ལིན་གྱི་མགྲིན་ཚབ་པ་དི་མི་ཏྲི་པེ་སི་ཀོབ་ལགས་ཀྱིས་གསར་འགོད་པར་གསལ་བཤད་བྱས་པའི་ནང། དེ་རིང་ར་ཤི་ཡའི་སྲིད་འཛིན་པུ་ཏིན་ཡིས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ལ་སྣེ་ལེན་ཞུ་གི་ཡོད་འདུག་ར་ཤི་ཡས་ཡུ་ཀེ་རིན་ལ་བཙན་འཛུལ་བྱས་པའི་རྗེས་ར་ཤི་ཡ་ནི་རྒྱལ་སྤྱིའི་ནང་གྲོགས་མེད་དུ་གྱུར་བཞིན་པའི་སྐབས་འདིར་རྒྱ་ནག་དང་ལྷན་འབྲེལ་བ་ཇེ་ཆེར་གཏོང་བཞིན་པ་རེད། ཡུ་ཀེ་རིན་གྱི་དམག་འཁྲུག་གི་ཐོག་རྒྱ་ནག་བར་གནས་སུ་གནས་བཞིན་ཡིན་ཡང། རྒྱ་ནག་ནི་ར་ཤི་ཡའི་དཔལ་འབྱོར་དང་ཕྱི་འབྲེལ་སྲིད་ཇུས་གང་ཅིའི་ཐད་ནས་མེད་དུ་མི་རུང་བ་ཞིག་ཆགས་ཡོད་པ་རེད། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་ཡིས་རེས་གཟའ་ཟླ་བའི་ཉིན་ར་ཤི་ཡའི་ཕྱི་འབྲེལ་བློན་ཆེན་སར་ཀི་ལོབ་རོབ་དང་ཐུག་འཕྲད་བྱས་ཡོད་པ་རེད། རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་པའི་ནང། རྒྱ་ནག་དང་ར་ཤི་ཡའི་ཕྱི་འབྲེལ་བློན་ཆེན་རྣམ་གཉིས་ཐུག་འཕྲད་བྱས་པའི་སྐབས། རྒྱ་ནག་གི་ངོས་ནས་ཡུཀ་རེན་གྱི་དམག་འཁྲུག་གི་ཐོག་ལངས་ཕྱོགས་དེ་བརྟན་པོ་ཡིན་པར་བསྐྱར་བཤད་ནན་པོར་བྱས་ཡོད་པ་དང། ཝང་དབྱི་ཡིས་དཀའ་རྙོག་དེ་བཞིན་ཞི་བའི་གྲོས་མོལ་གྱི་ལམ་ནས་སེལ་ཐབས་བྱ་དགོས་པར་གསལ་བཤད་བྱས་འདུག་འོན་ཀྱང་དེའི་ཐད་ཨ་མི་རི་ཀ་དང། ནེ་ཏྲོའམ། བྱང་ཨེཊ་ལན་ཊིག་དམག་དོན་སྤྱི་ཆིངས་སྒྲིག་འཛུགས་ཀྱིས་དོགས་པའི་རང་བཞིན་བྱ་བཞིན་ཡིན་འདུག། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། རྒྱ་ནག་གཅིག་མཐུན་འདུས་གྲུབ་ཟེར་བ་དེ་ནི་བོད་ནང་མི་སེར་སྤེལ་ཡུལ་གྱི་ཐབས་བྱུས་ཤིག་ཡིན་པ། ཉམས་ཞིབ་པས་གསུངས་ཡོད་པའི་སྐོར་ལ་བཞུགས་སྒར་ནས་འདི་གའི་གསར་འགོད་པ་བསྟན་འཛིན་འཕགས་སྒྲོན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། སྤྱི་ཟླ་དགུ་པའི་ཚེས་བཅུ་དགུ་ཉིན་རྒྱ་ནག་གཞུང་གིས་བོད་ཀྱི་རྒྱལ་ས་ལྷ་སར་བོད་ཀྱི་ས་ཁུལ་ཡོངས་ནས་མི་སྣ་བཞི་བརྒྱ་ལྷག་བསྡུ་སྐོང་གིས་རྒྱ་ནག་གཅིག་མཐུན་འདུས་གྲུབ་ཀྱི་བློ་སྲོག་བརྟན་འཇུག་བྱེད་དགོས་ཟེར་བའི་ཚོགས་འདུ་ཞིག་ཚོགས་ཏེ་ཚོགས་འདུའི་སྟེང་གཙོ་བོ་ཀྲུང་ཧྭ་མི་རིགས་གཅིག་མཐུན་འདུས་གྲུབ་ཀྱི་ལོ་རྒྱུས་ལ་ཞིབ་འཇུག་དང་དེ་ཡི་ལག་ལེན་དངོས་དང་ཁྲིམས་སྐྱོང། རིག་གཞུང་སོགས་གླེང་སློང་བྱེད་བཞིན་ཡོད་པ་འདྲ་འདུག་ལ་བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་འབད་བརྩོན་ཆེན་པོས་རྒྱ་ནག་གཅིག་གི་འདུས་གྲུབ་ཟེར་བ་དེ་བོད་ཀྱི་ཆོས་དང་རིག་གཞུང་བོད་མིའི་བསམ་བློ་བོད་མི་རིགས་བཅས་རྒྱ་ནག་ཅན་དུ་བསྒྱུར་ཐབས་དང་བོད་ཡུལ་མི་སེར་སྤེལ་ཡུལ་བྱེད་ཐབས་ཤིག་ལས་རྒྱ་ནག་གཅིག་གི་འདུས་གྲུབ་ཟེར་བ་ཞིག་རྩ་ནས་མེད་སྐོར་འགྲེལ་བརྗོད་གནང་གི་འདུག།
སྤྱིར་མི་སེར་སྤེལ་ཡུལ་ཟེར་ནམ་དུ་སོགས་ཐོག་ནས་བོད་པའི་བླ་སྲོག་དེ་རྒྱ་མི་ཅན་ལ་ཕར་བསྒྱུར་ཡ་བོད་པའི་སྐད་ཡིག་དེ་རྒྱ་སྐད་ལ་ཕར་བསྒྱུར་ཡ་བོད་པའི་དད་པ་ཡིན་ར་རིག་གཞུང་ཡིན་ར་ངོ་བོ་ཡིན་ར་དོན་ཚང་མ་དེ་རྒྱ་མིར་བསྒྱུར་ཡ། ད་མདོར་བསྡུས་ཐ་མ་ཞུས་ན་གོ་བདེ་བོ་བྱེད་ན་དེ་རང་རེད།
ཐེངས་འདིར་རྒྱ་ནག་གཞུང་གིས་སྐོང་ཚོགས་གནང་བའི་ཚོགས་འདུ་དང་འབྲེལ་བོད་རང་སྐྱོང་ལྗོངས་དམར་ཤོག་དྲུང་ཆེ་ཝང་ཅིན་ཀྲང་ཟེར་བས་མི་རིགས་ཁག་གི་བསམ་བློ་གཅིག་མཐུན་རྒྱ་ནག་འདུས་གྲུབ་བློ་སྲོག་བརྟན་འཇུག་གི་བསམ་བློའི་ཐུན་མོང་དང་ངོས་འཛིན་གཅིག་སྦྲེལ་བློ་གྲོས་དང་སྟོབས་ཤུགས་གཅིག་བསྡུས་བཅས་བྱས་ཏེ་བོད་དྲིལ་བསྒྲགས་དང་བོད་ངོ་སྤྲོད་ཧུར་ཐག་གིས་འཛམ་གླིང་ལ་བོད་དེ་ཤེས་རྟོགས་བྱེད་དགོས་པ་སོགས་བརྗོད་འདུག་ལ། སི་པེན་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་རྒྱ་ནག་གཞུང་གི་ལས་འགུལ་དེ་དག་གིས་མི་རིགས་ཚང་མ་རྩ་མེད་བཟོས་ཏེ་རྒྱ་ཧན་མི་རིགས་ཀྱི་ལྟ་བ་དར་སྤེལ་བྱེད་བཞིན་ཡོད་པ་གསལ་བོ་ཡིན་པ་བརྗོད་བྱུང། གལ་ཏེ་རྒྱ་ནག་གི་རྒྱལ་ཡོངས་ཀྱི་མི་རིགས་ཚང་མ་ཚུད་ཀྱི་ཡོད་ཟེར་ད་ང་ཚོ་གཅིག་གྱུར་བྱས་ཡིན་ན་ང་ཚོ་མཉམ་དུ་མིང་ལ་ཀྲུང་ཧྭ་མི་རིགས་ཟེར་གྱི་ཡོད་ཟེར་དེ་བཤད་ཀྱི་ཡོད་རེད་ད་དེ་རྫུན་མ་རང་རེད་ཀྲུང་ཧྭ་མི་རིགས་ཟེར་ཡ་གི་མི་རིགས་གཅིག་ཡོད་མ་རེད།
རྒྱ་ནག་གཞུང་འབྲེལ་བོད་ལྗོངས་ཉིན་རེའི་ཚགས་པར་ཁང་གིས་དེ་དང་འབྲེལ་གནས་ཚུལ་སྤེལ་བའི་ནང་ཐེངས་འདིའི་ཚོགས་འདུ་དེའི་དམིགས་ཡུལ་གཙོ་བོ་ནི་བསམ་བློ་སྤེལ་རེས་དང་ཉམས་མྱོང་མཉམ་སྤྲོད་ཐུན་མོང་ངོས་འཛིན་དང་གཅིག་སྦྲེལ་སྟོབས་ཤུགས་གཅིག་སྡུད་བཅས་བྱས་ནས་མི་རིགས་ཁག་ཐུན་མོང་ལ་བསམ་པའི་ཁྲིམས་གཞི་བསྐྲུན་ཆེད་ཡིན་སྐོར་བརྗོད་ཡོད་པ་དང་ཡང་སངས་རྒྱས་སྐྱབས་ལགས་ནས་མུ་མཐུད་བརྗོད་དོན་ལ་རྒྱ་ནག་གཞུང་གིས་ཀྲུང་ཧྭ་མི་རིགས་ཞེས་པའི་ཐ་སྙད་ཅིག་བཟོས་ཏེ་དམར་ཤོག་ཚོགས་པ་དང་གཞུང་ལ་ངོ་རྒོལ་དང་སྐྱོན་བརྗོད་རིགས་མི་ཡོང་བ་ཆེད་མི་རིགས་ཚང་མ་གཅིག་གྱུར་ཡིན་སྐོར་གྱི་དྲིལ་བསྒྲགས་ཙམ་ལས་ཀྲུང་ཧྭ་མི་རིགས་ཟེར་བ་ཞིག་རྩ་ནས་མེད་སྐོར་བརྗོད་བྱུང། མི་རིགས་གཞན་དག་དེ་ཚོ་ཚང་མ་ལོས་ཨ་ནི་ང་ཚོ་ཀྲུང་ཧྭ་མི་རིགས་ཡིན་པ། ང་ཚོ Chinese ཡིན་པ་དེ་ངོས་ལེན་བྱེད་ཡིན་ན་ཨ་ནི་དེར་ང་ཚོ་བོད་པ་ཡིན་ང་ཚོ་སོག་པོ་ཡིན་ང་ཚོ་གཅིག་རང་བཙན་བྱེད་ཀྱི་ཡིན་ཟེར་ཡ་དེ་འདྲ་ལྟ་བ་དེ་ཡོད་མ་རེད་ཁོ་རང་ཚོ་ཚང་མ་རྒྱ་ནང་བཞིན་འགྱུར་བ་ཡིན་ན་ཨ་ནི་ང་ཚོ་ལ། ལ་ད་མི་རིགས་ཀྱི་གནད་དོན་ཟེར་ཡ་དེ་རེད་ཁོ་རང་ཚོ་མི་རིགས་ཀྱི་གནད་དོན་ཟེར་ཡ་དེ་ཡོད་མ་རེད་བྱས་ཙང། ང་ཚོ་གི་ད་ཕོ་ཚོད་བྱས་ན་སྐད་ཡིག་དང་ཡི་གེ་དང་རིག་གཞུང་དང་ཚང་མ་ནི། ཨ་ནི་ཁོ་རང་ཚོ་ཧན་དང་གཅིག་པ་གཅིག་རྐྱང་བཟོ་དགོས་ཀྱི་ཡོད་རེད། ཐེངས་འདིའི་ཚོགས་འདུ་དེ་ཉིན་གྲངས་གསུམ་རིང་འཚོགས་བཞིན་ཡོད་པ་དང། ཚོགས་འདུའི་ནང་རྒྱ་ནག་གཞུང་གི་འབྲེལ་ཡོད་འགོ་ཁྲིད་དང་ཞིང་ཆེན་གཞན་སོགས་ནས་མི་གྲངས་བཞི་བརྒྱ་ལྷག་མཉམ་ཞུགས་བྱས་ཡོད་པ་དང། སྤྱིར་རྒྱ་ནག་གཞུང་གིས་འདས་པའི་ལོ་ཤས་ནས་བཟུང་བོད་གཙོས་རྒྱ་ནག་ནང་གི་མི་རིགས་ཁག་དང་རིག་གཞུང་དེ་བཞིན་ཆོས་ལུགས་བཅས་རྒྱ་ནག་ཅན་དུ་བསྒྱུར་ཐབས་ཤུགས་ཆེར་བྱེད་བཞིན་ཡོད་པ་རེད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཤེས་ཡོན་སློབ་གསོའི་ལེ་ཚན་ནང། ཕྱི་ནང་གི་རྒྱུ་རྐྱེན་སྣ་ཚོགས་ཤིག་ལ་བརྟེན་ནས་བོད་ཕྱི་ནང་གཉིས་ཀར་གཞོན་སྐྱེས་ཀྱི་ཁྲོད་དུ་བོད་པའི་སྐད་ཡིག་བེད་སྤྱོད་ཐད་ཉམས་རྒུད་དུ་འགྲོ་བཞིན་པ་མང་པོ་ཞིག་གིས་བློ་འཚབ་གནང་བཞིན་ཡོད་པ་དང། དེ་ལྟར་མི་ཡོང་བའི་ཐབས་ལམ་གྱི་སྐོར་ལ་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། གསན་པ་པོ་རྣམ་པ་ཚོ་སྐུ་ཁམས་བཟང། ཐེངས་འདིའི་ཤེས་ཡོན་སློབ་གསོའི་ལེ་ཚན་ནང་བོད་པའི་སྐད་ཡིག་གི་གནས་སྟངས་སྐོར་སྙན་སྒྲོན་ཞུ་གི་ཡིན། བཀའ་མོལ་ཞུ་ཡུལ་དེ་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ནང་གནས་བཞུགས་བོད་ཡིག་སློབ་དགེ་ཟུར་པ་རྒན་ངག་དབང་ཆོས་གྲགས་ལགས་དང་བཀའ་མོལ་ཞུ་གི་ཡིན་རྒན་ལགས་བཀྲ་ཤིས་བདེ་ལེགས།
བཀྲ་ཤིས་བདེ་ལེགས་རིག་ལྡན་ལགས། ཨ་ནི་དེ་ག་ནང་བཞིན་གནས་ཚུལ་དེ་གསན་གཟིགས་གནང་མཁན་གྱི་ཨ་ནི་སེར་སྐྱ་རྣམ་པ་ལྷན་རྒྱས་ལགས་ལ་ཨ་ནི་གུས་བཏུད་ཞུ་ཡག་ཡིན། ཕྱི་ནང་གི་རྒྱུ་རྐྱེན་སྣ་ཚོགས་གཅིག་ལ་ཡ་བརྟེན་བྱས་ད་ལྟ་ད་བོད་ནང་ལ་ཡིན་ནའི་རེད་བཙན་བྱོལ་སྤྱི་ཚོགས་ནང་ཡིན་ནའི་རེད་ད་ཕྱི་རྒྱལ་ཁག་གི་ནང་ལ་ཡང་བོད་མི་མང་པོ་གནས་སྤོས་གནང་པ་དེ་ཚོའི་ད་ད་ལྟའི་སྐབས་དེ་ལ་བོད་པའི་སྐད་ཡིག་བེད་སྤྱོད་བཏང་གནང་སྟངས་དེ་ཚོ་སྔར་དང་མ་འདྲ་བའི་ཉམས་རྒུད་ཏོག་ཙམ་འགྲོ་གི་ཡོད་པའི་གཟིགས་ཚུལ་གཅིག་ཕྱོགས་ཚང་མ་ནས་ཡོང་གི་འདུག་ལྷག་པར་དུ་ད་སྐད་ཡིག་ཟེར་ཡས་དེ་དཔེ་མི་སྲིད་གལ་ཆེན་པོ། ལྷག་པར་དུ་ནི་བོད་པའི་སྐད་ཡིག་དེ་བོད་པའི་རིག་གཞུང་གི་སྲོག་རྩ་ལྟ་བུ་ཅིག་ཆགས་ཡོད་པ་དང། ཨ་ནི་མི་རིགས་ཀྱི་ངོ་བོ་རྩ་འཛིན་རྒྱུན་གནས་ཡོང་ཡ་ལ་ཕན་ཐོགས་ཆེན་པོ་ཅིག་ཡིན་དུས། རྒྱ་མིས་བོད་ནང་བཙན་འཛུལ་བྱས་ནས་ད་ལོ་དྲུག་ཅུ་རེ་གསུམ་འགྲོ་གི་ཡོད་རེད། བོད་མི་བཙན་བྱོལ་ལ་ཡག་གྱར་བྱས་ལོ་ངོ་དྲུག་ཅུ་རེ་གསུམ་འགྲོ་གི་ཡོད་རེད། འདས་པའི་ལོ་ངོ་དྲུག་ཅུ་རེ་གསུམ་དེ་ནང་ལ་ཕྱི་ནང་ཚང་མ་ནས་བོད་པའི་སྐད་ཡིག་ཉམས་ཆག་མ་འགྲོ་ཡག་གི། འབད་བརྩོན་ཤུགས་ཆེན་པོ་ཅིག་གནང་མིན་ལ་མ་ལྟོས་པ་ད་ལྟའི་སྐབས་དེ་ལ་ཡག་ཕྱོགས་ཚང་མས་བློ་འཚབ་གནང་ཡག་དེ་བོད་པའི་སྐད་ཡིག་ཉམས་ཆག་འགྲོ་གི་འདུག་ཟེར་བྱས་གསུང་ཡ་དེ་ཡིན་དུས་རྒན་ལགས་ཀྱིས་ཐུགས་ཉམས་མྱོང་དང་གཟིགས་ཚུལ་ནས་གསུངས་པ་ཡིན་ན་ད་ལྟའི་སྐབས་ཀྱི་བཙན་བྱོལ་སྤྱི་ཚོགས་ནང་དེ་ག་ནང་བཞིན་ཕྱི་རྒྱལ་ཡུལ་ཁག་ནང་ཡོད་པའི་གཞོན་སྐྱེས་བོད་པ་ཚོའི་ཁྲོད་ལ་བོད་པའི་སྐད་ཡིག་གི་གནས་སྟངས་དེ་ག་འདྲར་ཆགས་པ་གཟིགས་ཡོད་ན། བོད་པའི་སྐད་ཡིག་འདི་ད་དཔེ་ཉམས་ཆག་འགྲོ་གི་འདུག་ཟེར་ཡག་ཅིག་བཀའ་མོལ་ཅིག་ད་ལོ་མང་པོ་ནས་འགྲོ་བསྡད་ཀྱི་ཡོད་རེད་དེ་ལ་དཔག་པའི་གི་མི་མང་པོ་ཅིག་གི་ད་དངོས་གནས་དྲང་གནས་ཐུགས་ཁུར་གང་བཞེས་གནང་སྟེ་ད་ཐབས་ཤེས་མང་པོ་གནང་གི་ཡོད་རེད་ད་ཡིན་ནའི་ད་ལྟ་བོད་པའི་སྐད་ཡིག་འདི་ཉམས་ཆག་འགྲོ་གི་འདུག་གསུང་ཡག་འདི་ལ་ང་རང་གི་ལྟ་སྟངས་རེ་ཅིག་ཕྱོགས་ཁ་ཤས་འདུག་བསམ་གི་འདུག། དཔེར་ན་ཆ་བཞག་པ་ཡིན་ན་དེ་སྔ་ང་རང་ཚོ་བོད་ལ་ཡོད་པའི་ཁ་ཐུག་ཡིན་པ་ཡིན་ན་རེད་པ་བོད་རང་བཙན་ཡིན་པའི་ཁ་ཐུག་ཡིན་པ་ཡིན་ན་སྐབས་དེ་དུས་ཙམ་པ་བོད་པའི་སྐད་དེ་ཕལ་ཆེར་བརྒྱ་ཆ་བརྒྱ་ཐམ་པ་ཆ་ཚང་གི་ཚང་མས་སྐྱོན་གྱི་ཡོད་དེ་ཡིན་ནའི་བོད་པའི་ཡི་གེ་མཁྱེན་མཁན་ཕལ་ཆེར་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཡིག་རྨོངས་འདྲ་པོ་ཅིག་རེད་བརྒྱ་ཆ་དགུ་བཅུ་ཙམ་ཆ་ལམ་ཡིག་རྨོངས་འདྲ་པོ་ཅིག་རེད་ད་བརྒྱ་ཆ་བཅུ་ཙམ་ཅིག་ད་ཡི་གེ་ཤེས་གི་ཡོད་ན་མ་ཤེས་ཤེས་ཡོད་མ་རེད་དེའི་ཚོད་བྱས་པས་ན་ནི་ང་ཚོ་བཙན་བྱོལ་ལ་འབྱོར་བ་ནས་བཟུང་སྟེ་ནི་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ནི་ང་རང་ཚོའི། བོད་མིའི་སྒྲིག་འཛུགས་ཀྱི་བསླབ་གྲྭ་ཁག་མང་པོ་ཆེད་བཙུགས་གནང་ཡོད་རེད། ཕ་མ་ཁ་ཤས་སོ་སོ་སྒེར་གྱིས་ནི་ཕྱི་རྒྱལ་བསླབ་གྲྭ་ཁག་ལ་བཏང་མཁན་འདྲ་པོ་ཡོད་རེད་མ་གཞི། དེའི་ནང་ལ་ང་རང་ཚོའི་བོད་ཕྲུག་ད་ནི་སྤུ་གུ་བརྒྱ་ཆ་དགུ་བཅུ་གོ་དགུ་ཙམ་ཅིག་དཔེ་བསླབ་གྲྭ་འདི་གའི་ནང་ནས་ཐོན་པ་ཤས་ཆེ་ཡིན་དུས་ཙམ་པ་འདི་གའི་དེ་ཚང་མ་ལོ་བོད་པའི་སྐད་ཤེས་ཀྱི་ཡོད་རེད་ཡི་གེ་ཤེས་ཀྱི་ཡོད་རེད་ཨ་ནི་སྔོན་མ་བསླབ་གྲྭ་འགྲིམས་མྱོང་མཁན་འདི་གའི་དེ་ད་ཆ་ད་ཕ་མ་ཆགས་བསྡད་རེད་མི་རྒན་ཆགས་བསྡད་རེད་འོ་འདི་གའི་དེ་ཚང་མ་ལོ་སྐད་བོད་པའི་སྐད་དང་ཡི་གེ་ཚང་མ་མཁྱེན་མཁན་ཆགས་བསྡད་རེད་འོ་འདིའི་ཕྱོགས་ནས་བསམ་བློ་བཏང་བ་ཡིན་ན་ནི་ཡང་དཔེ་ཉམས་ཆག་འགྲོ་བའི་ཚབ་ལ་ང་ཚོས་ཡར་རྒྱས་ཞེ་དྲག་ཕྱིན་བཞག་བསམ་པ་གཅིག་བསམ་བློ་གཅིག་འདུག་འདུག་ཨ་ནི་ཡང་འདི་མིན་པ་བྱས་ཡང་ཕྱི་རྒྱལ་ལ་ད་མང་པོ་ཅིག་ད་ཕེབས་ཡོད་རེད་པ་ད་ད་ལྟའི་ཆ་ལ་ནི་ཕལ་ཆེར་ཧ་ལམ་བོད་མི་བརྒྱ་ཆ་ལྔ་བཅུ་ཙམ་ཅིག་ཕྱི་རྒྱལ་ལ་ཕེབས་ཡོད་རེད་གསུང་གི་འདུག་ཨ་འོ་འདི་འདྲའི་གི་བསམ་བློ་བཏང་བ་ཡིན་པ་ཡིན་ན་ནི་ད་ཕྱི་རྒྱལ་ནང་ལ་ད། དཔེ་འཚར་ལོངས་བྱས་པ་དང་ནི་དཔེ་ཆུང་ཆུང་སྒང་ནས་རྒྱ་གར་ནས་ཚུར་ཕྱི་རྒྱལ་ལ་སླེབས་བསྡད་པའི་བུ་ཕྲུག་འདི་གའི་འདི་ད་ལྟའི་ཆ་ལ་དངོས་གནས་དཀའ་ངལ་ཅིག་ད་ལྟའི་ཆ་ལ་ད་འདི་གའི་འདིར་བསམ་བློ་བཏང་ན་ཕལ་ཆེར་ཧ་ལམ་ད་ཉམས་ཆག་འགྲོ་གི་འདུག་ཟེར་ན་ཕལ་ཆེར་མ་འགྲིག་པ་ཡོད་མ་རེད་གང་ཡིན་ཟེར་ན་སྤུ་གུ་གཞོན་སྐྱེས་འདི་གའི་འདི་གལ་སྲིད་རྒྱ་གར་དང་བལ་ཡུལ་ནང་ད་བསྡད་པ་ཡོད་པ་ཡིན་ན་ཕལ་ཆེར་ཁོང་ཚོ་འདི་གའི་ཚང་མ་བོད་སྐད་དང་བོད་ཁྲག་བཏང་ན་ཤེས་མཁན་ཆགས་བསྡད་ཡོད་གང་ཡིན་ཟེར་ན་བོད་པའི་བསླབ་གྲྭ་ཁག་འགྲིམས་ནས་ཡོང་འགྱོག་ཤས་ཆེ་ཆགས་ཀྱི་རེད་པ་ད་ཡིན་ནའི་ཕྱི་རྒྱལ་ལ་སླེབས་ཚར་བ་དང་ཕྱི་རྒྱལ་ལ་འཚར་ལོངས་བྱས་ནས་སྐྱེས་བསྡད་འགྱོག་འདི་གའི་འདི་ཕྱི་རྒྱལ་ལུང་པ་ཅིག་ནང་ལ་ཡིན་དུས་ཙམ་པ་ཕྱི་ལོགས་ག་དུས་འགྲོ་བ་ཡིན་ནའི་ད་ཕྱི་རྒྱལ་སྐད་དེ་རྒྱག་དགོས་དུས་ཙམ་པ་ཨ་ནི་ནང་ལ་ཕ་མས་ཀྱིས་ད་དོ་སྣང་གནང་སྟེ་ཨ་ནི་ཅིག་བོད་སྐད་གང་ཐུབ་ཐུབ་སྐྱོན་ཡག་ལ་སོགས་པ་ད་ཨ་ནི་བུ་ཕྲུག་ཚོ་ལ་བོད་སྐད་གང་ཐུབ་ཐུབ་བསླབ། མ་ཤེས་པ་དེ་ཚོ་བསླབ་ཡག་ཐབས་ཤེས་དེ་འདྲས་གནང་ན་ད་ཡག་པོ་རེད་དེ་ད་འདི་དཀོན་པོ་ཞེ་དྲག་རེད་འདུག་དེ་འདྲ་སོང་ཙང་འོ་འདི་འདྲའི་ཆ་ནས་དངོས་གནས་ཕྱི་རྒྱལ་ལ་ཡོད་བསྡད་པ་འདི་གའི་འདི་དངོས་གནས་དྲང་གནས་ཉམས་ཆག་འགྲོ་གི་འདུག་ཟེར་ན་གཏན་གཏན་འགྲོ་གི་འདུག་རྩ་བའི་ད་ང་རང་ཚོ་དཔེ་ས་གནས་སོ་སོ་ལ་ཡོད་པའི་བོད་རིག་གཞུང་བསྟི་གནས་ཁང་ད་ཚོགས་པ་མང་པོ་ཅིག་ཡོད་རེད་སྒེར་གྱི་ཡོད་པ་དེ་ནང་བཞིན་སྐྱིད་སྡུག་ཁག་ཡོད་རེད་དེ་ནང་བཞིན། ཚོགས་པ་དེ་འདྲའི་དཔེ་མང་པོ་ཡོད་རེད་ད་དེ་གས་དེ་ཚང་མས་འབད་བརྩོན་དེ་གནང་གི་ཡོད་རེད་གནང་གི་ཡོད་རེད་ཡིན་ནས་ད་ག་རེ་གནང་ནས་མ་གནང་ནས་གང་བྱས་དེ་འཐུས་ཤོར་ཆེན་པོ་ཅིག་དེ་འདྲའི་ཕྱི་རྒྱལ་ཁག་ལ་འགྲོ་གི་འདུག་འོན་ཏང་ངས་དེ་འདྲའི་ཅིག་ཞུ་ཡ་ཡིན།
བོད་པའི་སྐད་དང་ཡི་གེ་དེ་གས་དེ་ད་འཛམ་གླིང་གི་སྐད་ཡིག་གཞན་པ་ཚད་དང་ལྡན་པ་ཡོད་པ་དང་གཅིག་མཚུངས་ཀྱི་སྐད་ཡོད་པ་ཡི་གེ་ཡོད་པ། བརྡ་སྤྲོད་ཡོད་པ་སྐད་ཡིག་གི་ངོ་བོ་ཚང་མ་ཚང་བསྡད་པ་ཅིག་ང་ཚོ་བོད་པ་ཚོ་ལ་ཡོད་རེད། སྐད་ཡིག་དེ་ཚད་དང་ལྡན་པ་གཅིག་ལ་མུ་མཐུད་གནས་ཐུབ་ཡ་ལ་སྐད་ཡིག་དེ་བེད་སྤྱོད་བཏང་མཁན་གྱི་མི་རིགས་ཀྱི་ངོས་ནས་ཐབས་ཤེས་ག་རེ་རེད་བྱེད་ཡ་ཡོད་རེད། ད་ལྟའི་ཆ་ལ་ད་ཐབས་ཤེས་གལ་ཆེ་ཤོས་དེ་ནི་ད་ལྟ་གནང་བཞིན་པ་དེ་རེད་དཔེར་ན་སྐྱབས་མགོན་རིན་པོ་ཆེ་ད་ས་གནས་ག་བར་ཆིབས་བསྒྱུར་གནང་པ་ཡིན་ནས་བོད་མི་ཚོ་ལ་ནི་བོད་པའི་སྐད་དང་ཡི་གེ་དེ་གལ་ཆེན་པོ་ཡིན་པའི་སྐོར་བོད་ཕ་རྒྱུ་མཚན་དང་བཅས་པ་གསལ་པོ་ཞེ་པོ་ཅིག་འགྲེལ་བཤད་གནང་གི་འདུག་དེ་ནང་བཞིན་བྱས་ནས་ང་ཚོའི་པའི་བསྟན་བདག་བླ་ཆེན་ཁག་དང་དེ་ནང་བཞིན་བླ་མ་རྣམ་པ་གཞན་པ་ཚང་མ་ལོག་གི་པའི་ག་དུས་བཀའ་སློབ་གནང་ག་དུས་གསུང་ཆོས་གནང་བ་ཡིན་ནས་ཚོའི་བོད་པའི་སྐད་དང་ཡི་གེ་དེ་གལ་ཆེན་པོ་ཡིན་པའི་སྐོར་རྒྱུ་མཚན་མང་པོ་གསལ་བཤད་གནང་ཁྱེད་རང་ཚོས་པའི་བོད་པའི་སྐད་དང་ཡི་གེ་དེ་པའི་ཡིན་གཅིག་མིན་གཅིག་ཤེས་པ་བྱེད་དགོ་རེད་མ་ཉམས་བྱེད་དགོ་རེད་ཟེར་མང་པོ་གསུང་པ་ཡིན་ཙང་དེ་གིས་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག། ཐེབས་ཀྱི་འདུག་འདི་ཐབས་ཤེས་ཆེན་པོ་གཅིག་རེད་བཞག་དེ་ནས་ང་རང་གི་བསམ་བློ་གཅིག་བཏང་ཡོང་དུས་ཙམ་པ་ད་ལྟ་བར་དུ་རྒྱ་བལ་འབྲུག་གསུམ་ནང་ལ་ཡོད་པའི་ང་རང་ཚོ་བོད་མིའི་སྒྲིག་འཛུགས་ཀྱི་སློབ་གྲྭ་ཁག་དེ་གས་དེ་མུ་མཐུད་ནས་གནས་དགོས་ཡ་འདི་འདི་ཞེ་པོ་གཅིག་གལ་ཆེན་པོ་གཅིག་རེད་བཞག་དེ་ནས་ངས་གཅིག་ག་རེ་མཐོང་སོང་ཟེར་ན་སྔར་དང་མི་འདྲ་བ་དེང་སང་མི་སྐྱབས་མགོན་རིན་པོ་ཆེ་གིས་བཀའ་གནང་གནང་གནང་ནས་ནང་ཆོས་ངོ་སྤྲོད་གནང་མཁན་བླ་མ་རྣམ་པ་དང་དགེ་བཤེས་རྣམ་པ་མང་པོ་འདུག་ཨ་ནི་དེ་ནང་བཞིན་ཆོས་ཚོགས་འདི་འདྲའི་ཁག་མང་པོ་མང། ཞི་ར་ཡོད་པ་ནང་པའི་ཁོང་རྣམ་ཚོས་ཀྱི་དངོས་གནས་དྲང་གནས་ནང་ཆོས་ངོ་སྤྲོད་དེ་བོད་མི་མང་པོ་ཞེ་པོ་གཅིག་ལ་གནང་གནང་པ་ནང་བཞིན་བྱས་ན་བོད་མི་ཚོས་ཀྱི་དོ་སྣང་སྤྲད་ནང་ཆོས་དེ་ཚོ་ཞུ་གར་བཅར་ཏེ་ཕྱིན་དུས་ཙམ་ཨ་ནི་བོད་མི་མང་པོ་ཞིག་གི་ནང་ཆོས་དེ་གི་གནས་སྟངས་དེ་ཅིག་མགོ་རེ་ཅིག་མགོ་ཚོད་ཚོད་ཡོང་དུས་ཙམ་ཨ་ནི་ད་དེ་དངོས་གནས་ཡག་པོ་འདུག་ད་ད་དེ་དངོས་གནས་ཕན་ཐོགས་ཆེན་པོ་འདུག་བསམ་ནས་ཨ་ནི་ནང་ཆོས་དེ། སྦྱང་ཡག་ལ་སེམས་ཤུགས་ཆེ་རུ་བསྐྱེད་དེའི་དོན་དག་ལ་ཨ་ནི་པས་ཁ་ཤས་བོད་པའི་སྐད་ཡག་པོ་མ་ཤེས་མཁན་དེ་ཚོ་ཡག་པོ་ཤེས་ཐུབ་ཡག་ཐབས་ཤེས་ཨ་ནི་དཔྱད་མ་ཤེས་མཁན་དེ་ཚོ་བེད་གསར་པ་ཤེས་ཡག་ཐབས་ཤེས་དེ་ནང་བཞིན་བོད་པའི་ཡི་གེ་མ་ཤེས་མཁན་དེ་ཚོ་ཡི་གེ་ཤེས་ཡག་ཐབས་ཤེས་ཡི་གེ་ཏོག་ཙ་ཤེས་པ་དེ་ཚོ་ད་དུང་དེ་ལས་ཡག་ག་ཤེས་ཡག་གི་ཐབས་ཤེས་བྱས་ནས་འབད་བརྩོན་གཅིག་འདྲ་མི་འདྲ་ཁོ་རང་ཚོས་བྱེད་ཀྱི་འདུག་ད་ལྟ་འདི་ང་རང་གིས་མིག་གིས་མཐོང་སོང་བྱས་ཙང་འོ་འདི་འདྲའི་ཐོག་ནས་ཡང་ང་རང་ཚོས་བོད་པའི་སྐད་དང་ཡི་གེ་དེ། ཡར་རྒྱས་འགྲོ་བ་ལ་དེའི་ཐོག་ནས་ཕན་ཐོགས་ཆེན་པོ་ཞིག་ཡོང་གི་འདུག་དེ་ནས་ཕྱི་རྒྱལ་གྱི་རིག་གཞུང་བསྟི་གནས་ཁང་མང་པོ་ཞེ་པོ་ཅིག་ཡོད་རེད་དེ་ནང་བཞིན་ཚོགས་པ་སྐྱིད་སྡུག་ཁག་མང་པོ་ཡོད་རེད་དེ་གས་དེ་གི་ག་དུས་ཡིན་ནས་ཁོ་རང་ཚོ་པད་མཉམ་དུ་ཡར་འཛོམས་པའི་སྐབས་ལ་དཔེར་ན་ང་ཚོ་དེ་ཡང་ཆ་བཞག་པ་ཡིན་ན་སྐུ་མདུན་འཁྲུངས་སྐར་ལ་འཛོམས་ཀྱི་ཡོད་རེད་དེ་ནང་བཞིན་ལོ་གསར་ཁག་ལ་འཛོམས་ཀྱི་དེ་ནང་བཞིན་མཛད་སྒོ་མང་པོ་དེ་ལ་བཅར་བའི་སྐབས་ལ་སྐབས་དེ་དུས་ཙམ་པ་བོད་མི་ཚང་མ་མཉམ་དུ་རུབ་རུབ་བྱས་པའི་སྐབས་ལ་ང་བོད་སྐད་མ་ཤེས་ཨིན་ཇི་སྐད་ཆ་རྒྱག་ཡ་མེད་ད། ད་ཨིན་ཇི་སྐད་ཟེར་ནའི་རེད་ད་གང་ཅག་ལུང་པ་སོ་སོ་སོའི་སྐད་སྦྱོར་བ་ལུང་པ་དེ་དང་དེའི་སྐད་རྒྱབ་མེད་ད་ད་ང་རང་ཚོ་བོད་སྐད་གཙང་མ་རྒྱབ་ཡིན་དག་སེ་ཨ་ཅེ་དེ་འདྲས་བྱས་ན་ཁོ་རང་ཚོ་ནང་ཁུལ་ལ་པས་ཅིག་ལམ་ལུགས་སུ་དེ་འདྲས་ཅིག་བཟོས་གནང་བ་ཡིན་ན་བོད་མི་ཚོ་མཉམ་དུ་ཐུག་ཡིན་དུས་བོད་སྐད་རང་སྐྱོན་ཡག་གི་ཐབས་ཤེས་ཅིག་བཟོས་གནང་བ་ཡིན་པ་ཡིན་ན་དེས་ཀྱི་ཨ་ནི་ཁོ་རང་ཚོའི་སྤུ་གུ་དེ་གྱད་ལ་ཕར་ཅིག་དཔེ་ཡག་པོ་ཞིག་སྟོན་གི་རེད་སྤུ་གུ་དེ་ཚོས་མ་ཤེས་པ་དེ་ཚོ་ཤེས་པ་ཆགས་འགྲོ་གི་རེད་ཤེས་པ་དེ་ཚོ་དེ་ལས་ཡག་པ་ཤེས་པ་ཆགས་འགྲོ་གི་རེད་དེ་འདྲས་ཀྱི་ཐོག་ནས་ཡང་ཐབས་ཤེས་ཅིག་ད་གཙོ་ཆེ་ཤོས་ནི་ཕ་མ་ཚོ་རེད་ཤག།

ད་ནང་ལ་ཡོད་དུས་ཕ་མ་ཚོས་སོ་སོའི་བོད་སྐད་རང་རྒྱབ། ཨ་ནི་སོ་སོས་རྒྱབ་པ་མ་ཚད་སྤུ་གུ་ལའི་བོད་སྐད་མར་བསླབས། ཨ་ནི་ཕ་མས་བོད་སྐད་རྒྱབ་པ་ཡིན་ན་ཨ་ནི་སྤུ་གུས་བོད་སྐད་ཡག་པོ་ཤེས་གི་འདུག་འདི་ད་ང་རང་ཉམས་མྱོང་ཡོད་གང་ང་རང་གང་དུ་སྤུ་གུའི་སྤུ་གུ་ཡོད་རེད་པ་ཟེར་བ་ནང་ལ་ང་ཚོ་ནང་མི་ཚང་མ་ལོ་བོད་སྐད་རང་རྒྱབ་བསྡད་ཀྱི་ཡོད་རེད་འདི་རྒྱབ་ཡིན་དུས་སྤུ་གུས་བོད་སྐད་ཤེས་གི་འདུག་རྒྱབ་མ་རྒྱབ་གནས་གནས་སྟངས་གཅིག་རེད་ཤག་གང་ཡིན་ཟེར་ན་སྤུ་གུ་དེ་ང་ཚོ་ནང་མི་ཚང་མ་བོད་སྐད་རྒྱག་གི་ཡོད་རེད་དེ་ཡིན་ནའི་ཕྱི་ལོགས་ནས་ཡོང་ནི་སྒོ་ཕྱེ་དུས་ཡང་ཨིན་ཇི་སྐད་རྒྱབ། ཤོར་འགྲོ་འདུག་ཨེ་ནི་ལམ་སེང་ང་ཚོས་ཕར་དེ་ལ་ཁྱེད་རང་ཨིན་ཇི་སྐད་དེ་ངས་མགོ་ཚོད་མ་སོང་ག་རེ་རེད་འདི་བོད་སྐད་ནང་ལ་ག་རེ་ཟེར་གི་རེད་ངས་མགོ་ཚོད་ཀྱི་མེད་ཟེར་ཕར་ལབ་ཡིན་དུས་ཨེ་ནི་སྤུ་གུ་དེ་གིས་ཨེ་ནི་བོད་སྐད་རྒྱག་གི་འདུག་ཨ་དེ་ནི་གང་ཟེར་ན་ཤེས་དང་ཤེས་ཀྱི་ཡོད་རེད་ད་ཡིན་ནའི་ཕྱི་ལོགས་ལ་ཨིན་ཇི་སྐད་རང་རྒྱབ་ཡིན་ཙང་ནང་ལོགས་ལ་ཨིན་ཇི་སྐད་རྒྱབ་ཤོར་གྱི་འདུག་ཨ་ཕ་མ་ལ་དཔེ་རག་ལས་ཤག། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་ཁེ་ན་ཌའི་གྲོང་ཁྱེར་ཊོ་རོན་ཊོ་ནང་གནས་བཞུགས་རྒན་ངག་དབང་ཆོས་གྲགས་ལགས་རེད་རྒན་ངག་དབང་ཆོས་གྲགས་ལགས་དེ་སྔ་རྒྱ་གར་གྱི་ནང་ལ་དབུས་བོད་སློབ་འཛིན་ཚོགས་ཀྱི་ཁྱབ་ཁོངས་སློབ་གྲྭ་ཁག་གི་ནང་བོད་ཡིག་སློབ་ཁྲིད་གནང་ཡོད་པ་དང་ཨ་ནི་དབུས་བོད་མིའི་ཤེས་རིག་ལྷན་ཁང་གི་སློབ་གྲྭའི་སློབ་དེབ་རྩོམ་སྒྲིག་གནང་མཁན་གྱི་ཐུགས་འགན་ཡང་བྱེད་མྱོང་ཡོད་པ་རེད་རྒན་ལགས་དང་གླེང་མོལ་ཞུས་པའི་དུམ་བུ་བོད་པའི་སྐད་ཡིག་སྲུང་སྐྱོབ་བྱེད་ཕྱོགས།

འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། སྤྱི་ལོ་ཉིས་སྟོང་བཅུ་གསུམ་ལོའི་ཟླ་བ་དང་པོའི་ཚེས་བདུན་ནས་ཉིན་གྲངས་གསུམ་གྱི་རིང་ལ། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། གནས་མཆོག་ཝ་ར་ཎ་སིར། སྤྱོད་འཇུག་ཆེན་མོའི་བཀའ་ཁྲིད་གནང་འདུག་པའི། ཚན་པ་བཅོ་ལྔ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། ང་ཚོའི་འགྲོ་བ་མིའི་རིགས་འཇིག་རྟེན་དུ་བྱུང་ནས་ལོ་ངོ་ཇི་ཙམ་སོང་ཡོད་མེད་ལ་གཏན་འཁེལ་རང་བཞིན་གྱི་ཐག་གཅོད་གང་ཡང་བྱུང་མེད་པ་ལྟ་བུ་ཡིན་ཞིང། མིའི་རིགས་ཀྱི་འདུས་སྡོད་སྤྱི་ཚོགས་ཚུགས་ནས། ཡུལ་ལུང་དེ་དང་དེའི་གནས་བབ་ཀྱིས་བསྐྱེད་པའི་རིག་གཞུང་ཞིག་ཀྱང་འབྱུང་གི་ཡོད་པ་དང། རིམ་གྱིས་མིའི་རྣམ་དཔྱོད་ཇེ་ཆེ་དང། འཚོ་གནས་ཀྱི་ཉམས་མྱོང་སྟངས་ཇེ་ཟབ་ཏུ་ཕྱིན་པ་དང་མཉམ་དུ། ཕྱི་རོལ་ཡུལ་གྱི་ཉི་མ་དང། ཟླ་བ་ལ་སོགས་པར་དད་མོས་བྱེད་པ་སོགས། ཆོས་ལུགས་སྣ་ཚོགས་པ་ཞིག་གི་མྱུ་གུ་ཡང་འབུས་པ་ཞིག་ཡིན་ལ། ཆེ་ས་ནས་མི་ཚེ་གཅིག་གི་སྐྱེ་རྒ་ན་འཆིའི་སྡུག་བསྔལ་དང། ཆུང་ས་ནས་ལྟོགས་སྐོམ་དང་ཚ་གྲང། ནད་ཡམས་དང་མུ་གེ། འཐབ་རྩོད་དང་འཁྲུག་ལོང་ལ་སོགས་པ། ལུས་སེམས་གཉིས་ལ་བདེ་འཇགས་མེད་པའི་གནས་བབ་མང་དག་གི་རྐྱེན་གྱིས། རང་གི་མཐུ་ནུས་ལས་ལྡབ་འགྱུར་གྱིས་ཁྱད་དུ་འཕགས་པའི་སྟོབས་ཤུགས་གཞན་ཞིག་ལ་རེ་བ་བཅོལ་བ་ནས། སྐྱབས་དང་སྐྱོབ་པའི་འདུ་ཤེས་བྱུང་བ་དང། དེ་འདྲའི་བརྒྱུད་རིམ་གྱི་སྟོབས་ཀྱིས། ལྷ་དང་དཀོན་མཆོག་མི་འདྲ་བ་སྣ་ཚོགས་ཤིག་ཀྱང་བཞེངས་སྐྲུན་བྱས་པ་སྟེ། འདས་མ་ཐག་པའི་ལོ་ངོ་སྟོང་ཕྲག་གཉིས་དང་གསུམ། ཡང་ན་སྟོང་ཕྲག་བཞི་ཡས་མས་ཀྱི་བར་སྐབས་དེ་ནས་འཇིག་རྟེན་ལ་ཆོས་ལུགས་ཆེ་ཁག་དེ་དག་བྱུང་ནས་དར་འགོ་ཚུགས་པ་དང། ང་ཚོས་ཞིབ་ཏུ་བརྟག་ཅིང་དཔྱད་པའི་ཚེ་ན་ཤེས་ཡོང་བ་ཞིག་ནི། ཆོས་ལུགས་གང་ཞིག་གང་ནས་བྱུང་བའི་ཡུལ་ལུང་དང། ཡང་ན་ཆོས་ལུགས་གང་ཞིག་དར་ཁྱབ་འགྲོ་སའི་ཡུལ་ལུང་གང་དང་གང་ཡིན་པ་དེའི་ཕྱི་རོལ་གྱི་ཁོར་ཡུག་གི་ཆ་རྐྱེན་དང་གནམ་གཤིས་ཀྱི་གནས་བབ། འཚོ་གནས་ཀྱི་གོམས་གཤིས་སོགས་དང་བསྡོངས་ཏེ། ཡུལ་ལུང་དེ་དང་དེར་འོས་འཚམ་ཡིན་པའི་ཆོས་ལུགས་འབྱུང་གི་ཡོད་པའམ། ཡང་ན་ཆོས་ལུགས་དར་ཁྱབ་འབྱུང་གི་ཡོད་པ་དེ་ནི། དཔེར་ན་ཉི་ཧོང་རྒྱལ་ཁབ་ལྟ་བུ་ལ། ཁོ་རང་གི་ཡུལ་ལུང་དང། སྤྱི་ཚོགས་ལ་འཚམ་པའི། ཤིན་ཏོ་ཞེས་པའི་ཆོས་ལུགས་རང་ཡན་པ་ཡོད་པ་ལྟ་བུ་ཡིན་མོད། ང་ཚོས་གནའ་དུས་ངོས་འཛིན་དེ་ཙམ་བྱ་མ་ཐུབ་རུང།

ཅིག་དེ་དང་འབྲེལ་རེད། ཅིག་ག་ཟེར་རེད་མིའི་མི་ཚེ་སྐྱེལ་སྟངས་ལྟོ་གོས་འགྲོ་སྟངས་མི་འདྲ་མི་འདྲ་ཡོད་པ་ཡིན་དུས་ཙང་ནས་བསམ་བློའི་ཐོག་ལ་ཕྲན་བུ་ཕྲན་བུ་མི་འདྲ་ཡོད་པ་ཡིན་དུས་དེ་དང་འབྲེལ་རེད་ད་ལྟ་གྲུབ་མི་འདྲ་མི་འདྲ་མི་འདྲ་ཅིག་བྱུང་བསྡད་པ་གསལ་པོ་རེད་ད་དེ་ཐམས་ཅད་ཀྱི་དམིགས་ཡུལ་དེ་ཀོ་བསམ་པ་བཟང་པོ་བྱེད་པ་རེད། འཇིག་རྟེན་བཀོད་པ་པོ་འདོད་མཁན་ཅིག་ཡིན་པ་ཡིན་ན་དཀོན་མཆོག་ཟེར་ཡ་དེ་བྱམས་སྙིང་རྗེའི་བདག་ཉིད་རེད་ད། ཨེ་ན་དེའི་རྗེས་སུ་འབྲང་དགོས་རེད་ཟེར་ཡ་རོ། ང་རང་ཚང་མ་ལོ་དཀོན་མཆོག་གིས་བཀོད་པ་རེད་ཟེར་ཡ་རོ་འདུག་བཤད་བྱས། ཕན་གི་འདུག་ག་ལྟ་གྲུབ་འདི་གིས་ཕན་གི་འདུག་ག། ད་ད་གི་གོང་དུ་ཞུས་ཟིན་པ་དེ་རེད་ས་དེ་འདྲ་ཡིན་དུས་ཙང་ནས་ཆོས་ལུགས་ཚང་མ་ལ་ལྟ་གྲུབ་མི་འདྲ་ཡོད་རེད་དེ་ཁམས་དང་མོས་པ་མི་འདྲ་བ་ལ་ལྟ་གྲུབ་མི་འདྲ་བ་དགོས་ཀྱི་འདུག་ག་ས་དེ་འདྲ་ཡིན་དུས་རྒྱུ་མཚན་འདུག་ས་བསམ་བློ་བཏང་ཡོང་དུས་ཆོས་ལུགས་མི་འདྲ་བ་ཚོ་ལྟ་གྲུབ་མི་འདྲ་བ་རྒྱུ་མཚན་ཡིན་པ་ལྟ་གྲུབ་མི་འདྲ་བ་ཡོད་པ་རྒྱུ་མཚན་དུ་བྱས་ཏེ་ཕྱོགས་གཅིག་ག་ཟེར་རེད་ཕྱོགས་ཞེན་འཐེན་འཁྱེར་བྱས་ཏེ་རྒྱུན་ནས་ཡག་པོ་ཡོད་མ་རེད། ང་རང་ཚང་མ་ལོ་མཐུན་པོ་བྱས་ཏེ་དཔེ་གལ་ཆེན་པོ་འདུག་བ་དེ་རིང་ཁ་སང་ཆོས་རྒྱུད་ཕན་ཚུན་གཅིག་མཐུན་སྒྲིལ་བྱས་ཏེ་ག་ལེ་ག་ལེ་ཡར་འགྲོ་གི། ལ་དེ་འདྲ་ཡིན་དུས། ད་དུང་ཡིན་ན་ཡང་ང་རང་ཚོ་ཆོས་ལུགས་མི་འདྲ་བ་རྒྱུ་མཚན་དུ་བྱས་ཏེ་ད་གསོད་རེས་གཏོང་ཡག། ཆེ་ས་ནས་བཤད་པ་ཡིན་ན་གསོད་རེས་གཏོང་ཡག། ཨེ་ནི། སྤྱི་ཚོགས་ནང་ལོགས་ལ་ཡར་ཕར་ཤོག་གཞོགས་འདེགས་བྱེད་ཡག་དེ་འདྲའི་གི་ད་གནས་ཚུལ་འདི་མ་ཡོང་ཡག་ལ་ཚང་མས་འབད་རྩོལ་བྱེད་དགོས་པ་དཔེ་གལ་ཆེན་པོ་རེད།
སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འཛམ་གླིང་ལ་འཕྲུལ་རིག་དར་འཕེལ་ཤུགས་ཆེན་བྱུང་བའི་སྟོབས་ཀྱིས་འགྲིམ་འགྲུལ་མྱུར་མགྱོགས་ཅན་དུ་གྱུར་པ་དང་དེའི་སྟོབས་ཀྱིས་སའི་གོ་ལའི་ཁྱོན་ལ་འགྲུལ་སྐྱོད་སྟབས་བདེ་ཆགས་པའི་དབང་གིས་མི་མང་པོ་ཞིག་གིས་སའི་གོ་ལ་ཁོ་རང་ཇེ་ཆུང་དུ་འགྲོ་བཞིན་ཡོད་པར་འདོད་པ་ལ་རྒྱུ་མཚན་ཡོད་མེད་གང་ལྟར་ཡང། ང་ཚོས་ཉི་མ་དང་བདུན་ཕྲག་རེ་རེ་བཞིན་སྔར་མ་ཤེས་པ་དང། མ་མཐོང་བའི་བྱ་དངོས་མང་པོ་ཞིག་མིག་ལམ་དུ་འགྱུར་གྱི་ཡོད་པ་དང་དེ་ལ་བརྟེན་ནས། ང་ཚོས་འཛམ་གླིང་གི་སྤྱི་ཚོགས་མི་འདྲ་བ་ཧ་ཅང་མང་པོ་ཞིག་གི་གནས་བབ་ལ་རྒྱུས་མངའ་ཇེ་ཆེར་འགྲོ་བཞིན་ཡོད་ཀྱང། དཔེར་ན་ས་ཆ་ལ་ལ་ན་ཆོས་ལུགས་ཀྱི་བཟང་ངན་བརྩད་ནས་འཁོན་འཁྲུག་མང་པོ་ཞིག་འབྱུང་གི་ཡོད་པ་དང། ཡང་ས་ཁུལ་ལ་ལ་ཞིག་ཏུ་ཁྱོད་ཀྱི་དཀོན་མཆོག་དང་ངའི་དཀོན་མཆོག་གི་མཐུ་ནུས་བྱིན་རླབས་ཆེ་ཆུང་བརྩད་ནས་གཡུལ་གྱི་ལས་ལ་འཇུག་གི་ཡོད་པ་སོགས་ཡ་ང་བའི་བྱུང་རབས་ལོ་རྒྱུས་དང། སྐྱི་གཡའ་བའི་དེང་སང་གི་གནས་སྟངས་བཅས། ཕྱོགས་ཡོངས་ཀྱི་གནས་བབ་ལ་སྤྱི་བསྡོམས་བྱེད་པའི་དབང་དུ་བྱས་ན། རྒྱ་གར་འཕགས་པའི་ཡུལ་ཁམས་དེ་ཉིད་ཆེས་དམིགས་བསལ་གྱི་ཁྱད་ཆོས་ལྡན་པའི་ཡུལ་ཁམས་ཤིག་ཡིན་པ་གསལ་པོར་མཐོང་ཐུབ་པ་སྟེ། འདས་པའི་ལོ་ངོ་བརྒྱ་ཕྲག་དང་སྟོང་ཕྲག་གི་རིང་ལ་རྒྱ་གར་གྱི་ཡུལ་ཁམས་འདིར་འཛམ་གླིང་གི་ཆོས་ལུགས་ཆེ་ཁག་ཕལ་ཆེར་དར་ནས་བྱུང་ཡོད་པ་གང་ཞིག་ལ་རང་གི་ཆོས་ལུགས་ལ་དད་མོས་བྱེད་པ་དང། གཞན་གྱི་ཆོས་ལུགས་ལ་བརྩི་བཀུར་གྱི་སྒོ་ནས་ཆོས་ལུགས་དེ་དག་ཡོད་ཚད་ཡུལ་ལུང་གཅིག་ཏུ་མཉམ་གནས་བྱེད་ཐུབ་པའི་གོམས་གཤིས་དེ་འདྲ་འཛམ་གླིང་གི་ཡུལ་ཁམས་གཞན་ལ་མཐོང་དཀོན་པ་ཞིག་ཡིན། དཔེར་ན་རྒྱ་གར་གྱི་ཆོས་ལུགས་སྔ་ཤོས་དང་དར་རྒྱས་ཆེ་ཤོས་དེ་ནི་ཕྱི་རོལ་གྲངས་ཅན་པའི་ཆོས་ལུགས་དེ་ཡིན་ལ། དེ་ལ་ནང་གསེས་ཀྱི་ལྟ་གྲུབ་མི་འདྲ་བ་སྣ་ཚོགས་ཤིག་བྱུང་ཡོད་པ་དང། དེ་ནས་གཅེར་བུ་པའི་སྟོན་པ་མ་ཧཱ་བེ་ར་འམ་དྲང་སྲོང་རྒྱལ་བ་ཞེས་པ་བྱོན་ནས། གཅེར་བུ་པའི་ཆོས་ལུགས་སྤེལ་བ་དང། དེ་ནས་སྟོན་པ་བཅོམ་ལྡན་འདས་འཇིག་རྟེན་དུ་བྱོན་ནས། ཆོས་ཀྱི་འཁོར་ལོ་བར་མཐའ་གསུམ་བསྐོར་བ་སོགས་མཛད་པ་མང་པོ་ཞིག་མཛད་ཡོད་པ་དང། དེའི་ཕྱིས་སུ། གུ་རུ་ན་ནག་བྱོན་ཏེ། སིག་གི་ཆོས་ལུགས་སྤེལ་བ་བཅས། ཆོས་བརྒྱུད་ཆེན་པོ་དེ་དག་ནི། རྒྱ་གར་རང་གི་ཡུལ་ཁམས་ནས་བྱུང་བ་ཤ་སྟག་ཡིན་པ་དང། དེ་ནས་དེང་སང་གི་དབྱི་རན་ཕྱོགས་ནས་བྱུང་བའི། མཛོ་ར་མཛོ་སྟོན་ཞེས་པའི་ཆོས་ལུགས་དང་དེ་ནས་ཁ་ཆེ། ཡེ་ཤུ། རྗེའུ་ཆོས་ལུགས་བཅས་ཨ་རབ་ཀྱི་ཡུལ་ནས་བྱུང་ཞིང། དེང་རབས་འཛམ་གླིང་གི་ཆོས་བརྒྱུད་ཆེ་གྲས་དེ་དག་ཀྱང་རྒྱ་གར་དུ་སླེབས་ཏེ། རྒྱ་གར་དུ་སླེབས་ཏེ་ལོ་ངོ་བརྒྱ་ཕྲག་དུ་མ་ཕྱིན་པ་ཙམ་ཞིག་ལས་འདས་ཏེ། དཔེར་ན་རྒྱ་གར་གྱི་གྲོང་ཁྱེར་ཆེ་ཤོས་ཀྱི་གྲས། འབོམ་སྦེ་གྲོང་ཁྱེར་དུ། མི་གྲངས་ས་ཡ་བཅུ་གཉིས་དང་ཕྱེད་ཀ་ལྷག་ཡོད་ཀྱང། དེའི་ནང་དུ། མཛོ་ར་མཛོ་སྟེང་གི་ཆོས་ལུགས་ལ་དད་མོས་བྱེད་མཁན་གྱི། པར་སི་ཡི། མི་གྲངས་ཆིག་འབུམ་ཙམ་ཡང་འདང་གི་མེད་མོད། གྲངས་ཉུང་མི་རིགས་དེའི་ཆོས་ལུགས་དང། རིག་གནས་སྲུང་འཛིན་བྱ་རྒྱུར། འཇིགས་སྣང་དང། འཚེར་སྣང་གང་ཡང་མི་དགོས་པའི་ངང་ལ། འཚོ་གནས་ཐུབ་ཀྱི་ཡོད་པ་དེ་ནི། འཛམ་གླིང་མི་དམངས་ཀྱི་མིག་དཔེར་ལྟ་འོས་པ་ཞིག་ཡིན་ལ། ང་ཚོས་ཀྱང་ཆོས་བརྒྱུད་དང་གྲུབ་མཐའི་མིང་ལ་འཇུས་ཏེ་ཕན་ཚུན་གྱི་བར་ལ་མཐུན་ལམ་འབྱུང་མི་ཐུབ་པའི་གོམས་གཤིས་ངན་པ་འདོར་དགོས་པ་དེ་སྐབས་འདིའི་ལམ་སྟོན་གཙོ་བོ་ཆགས་ཀྱི་ཡོད་པ་དེ་ཡིན།
དེ་ལ་ཡང་རྒྱ་གར་འདི་དངོས་གནས་དཔེ་མཚོན་འོས་པ་ཞིག་རེད་འདུག་ག། ཅིག་ལོ་སྟོང་ཕྲག་རིང་ལ་རྒྱ་གར་འཕགས་པའི་ཡུལ་འདི། འཛམ་བུ་གླིང་འདི་སྒང་གི་ཆོས་ལུགས་གཙོ་ཆེ་ཚང་མ་ལོ་རྒྱ་གར་ལུང་པ་འདི་ནང་ལ་ཡོད་བསྡད་པ་ཞིག་རེད། རྒྱ་གར་ལུང་པ་ད་ག་ནང་ལ་ཨེ་ནི་ཡ་ད་བྱུང་བསྡད་པའི་ཅིག་མུ་སྟེགས་པའི་གཞུང་གྲངས་ཅན་པ་གྲངས་ཅན་གྱི་ད་ལྟ་གྲུབ་ནས་བཟུང་ཅིག་གི་མུ་སྟེགས་པའི་གཞུང་མང་ཐག་ཆོད་ཤོག་རེད། དེ་ནས་བི་ཧཱར་ནང་ལ་ལྟ། རྫོགས་མཐའ་བི་ཧཱར་རེད། ཁ་སང་ཁ་ཉིན་ང་དེ་བི་ཧཱར་ལ་ཡོད་དེ་ཡོད། ཨ་བྱས་ནི། སངས་རྒྱས་བཅོམ་ལྡན་འདས་ཀྱིས་དཔེ་ད་མཛད་པ་བསྐྱངས་ས་རུ་དེ་དེ་ག་ད་བི་ཧཱར་ནང་ལ་ཤུགས་ཆེན་པོ་བཞག་འདུག་ག། ཨེ་ནི། གཅེར་བུ་པའི་སྟོན་པ་རྒྱལ་བ་པ་བི་ཧཱར་ལ་འཁྲུངས་འདུག་ག་བྱས་ནས་བ་ད་ག་འདྲ་ཨན། དུས་ཕྱིས་སུ་ད་རྒྱ་གར་ལ་ཡ་ཨེ་ནི་གུ་རུ་ན་ནག་དང་ནི་སི་ཀི་ཟིམ་དེ་དེ་ས་གནས་ལུང་པ་ལུང་པ་ད་གའི་ནང་ནས་སྐྱེས་བཞེས་པའི་ཆོས་ལུགས་བྱས། ད་དེའི་ཐོག་ལ་ཟོ་ར་ཟོ་ཏིན་ཨེ་ནི་ཡེ་ཤུའི་ཆོས། ཁ་ཆེའི་ཆོས།

དཔེར་ན་བོམ་པི་ལྟ་བུ་ཆ་བཞག་ན། ས་ཡ་མང་པོ་ཡོད་པའི་གྲོང་ཁྱེར་དེ་ནང་ལོགས་ལ་ཡ། མི་འབུམ་གཅིག་མན་ཆད་ད། པར་སི་ཆགས་བསྡད་ཡོད་རེད། ཁོ་ཚོ་ཞེད་སྣང་ཁྱོན་ནས་མི་འདུག་བ། ད་ག་ན་བྱེད་ང་དེ་འོ་ད་ད་ད་མི་ད་དེ་རུ་ཞུགས་ཁག་སྐྱེ་མི་འདུག་བྱ་དེ་འདྲ་ཡིན་དུས་ས་ནས་རྒྱ་གར་འཕགས་པའི་ཡུལ་སུ་དངོས་གནས་རང། གཅིག་གི་འཛམ་བུ་གླིང་འདི་སྒང་ལ། དཔེ་མཚོན་མིག་དཔེ་འོས་པ་ཅིག་རེད་ཤག། ཆོས་ལུགས། མི་འདྲ་བ་དེ་དེ་མཉམ་དུ་བསྡད་ནས། སྐབས་རེ་གཅིག་གསར་ཤོག་འདྲ་མི་འདྲ་ལ་ཡང་སྐབས་རེ་འཁྱུག་འཁྱུག་སུ་ཡང་རྙོག་གྲ་འདྲ་ཡོང་གི་ཡོད་དེ་དེ་ཁོ་ཆོས་ཉིད་རེད་མི་འབོར་དུང་ཕྱུར་བཅུ་གྲངས་ཡོད་དེ་ངེད་ཀྱི་ས་ཁུལ་གཅིག་གི་ནང་ལོགས་ལ་རྙོག་གྲ་སོ་ངན་ཏོག་ཏོག་འདྲ་ཡོང་གི་རེད་པ། ད་དེ་འདྲ་ཡིན་དུས་རྒྱ་གར་དངོས་གནས་ཅིག་པའི་འཛམ་བུ་གླིང་གི་པའི་དཔེ་ལྟ་ས་རུ་ཅིག་ཆགས་བསྡད་ཤག་ཆོས་ལུགས་མཐུན་སྒྲིལ་ཟེར་ཏེ་ཆོས་ལུགས་མཉམ་གནས་པའི་དངོས་གནས་དྲང་གནས་ཞི་བདེ་མཉམ་གནས་ཡོད་བསྡད་པ་དེ་ཕལ་ཆེར་རྒྱ་གར་རེད་དཔེ་དཔེ་ཡག་པོ་འདུག། ད་འདི་ཅིག་གལ་ཆེན་པོ་རེད་ཤག།
ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། དེ་ནས་དཔེ་དེབ་སྐྱེད་ཚལ་གྱི་ལེ་ཚན་དེ། འཇམ་དཔལ་ཕུན་ཚོགས་ལགས་ནས་མུ་མཐུད་བརྒྱུད་བསྒྲགས་ཞུས་གནང་གི་རེད། གསན་མཁན་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་ཀིརྟི་རིན་པོ་ཆེའི་མཛད་རྣམ་དང་འབྲེལ་བའི་རྩོམ་དེབ་ཞལ་བྱང་དུ་མི་ཚེ་གཅིག་ལ་སྐྱེ་བ་གསུམ་ཞེས་པའི་ལེ་ཚན་གོང་མའི་ཞུ་མཚམས། གཉིས་པ། འབྲས་སྤུངས་དགོན་པ་ནས་བྲོས་བྱོལ་ཞེས་པའི་ནང་གསེས་གྱི་ནང་དོན་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ཁོ་སྒོ་རྩར་སླེབས་པའི་སྐབས་སྒོ་ཆེན་ལ་ལྕགས་ལུང་བརྒྱུས་པ་མ་གཏོགས་སྒོ་ལྕགས་བརྒྱབ་མེད་པ་དང་དམག་མི་ཡང་སླེབས་མི་འདུག་ཨ་ཁུ་རྒྱ་མཚོས་སྒོ་ཆེན་ཕྱེས་པ་དང་དུས་མཉམ་དུ་ང་ཚོར་ལྐོག་བརྡ་སྐྱེལ་མཁན་གྱི་བྱམས་པ་ཡང་སླེབས་ཏེ་ད་ལྟ་ལྷོ་སྒོ་སྲུང་མཁན་མི་འདུག་ཟེར་བས་ང་ཚོ་ལྷོ་སྒོའི་ཕྱོགས་སུ་བྲོས་པ་ཡིན། རྡོག་སྒྲ་མི་གྲག་པའི་ཆེད་དུ་ང་ཚོ་ཚང་མ་རྐང་རྗེན་དུ་ཕྱིན་པ་ཡིན་ཡང་དངངས་སྐྲག་གི་རྐྱེན་པས་རྐང་པའི་རྡོག་སྒྲ་ཤིན་ཏུ་ཆེན་པོ་ཡིན་པའི་ཚོར་བ་ཞིག་ཡོང་གི་འདུག་སྐབས་འདིར་ང་ཚོ་ཚོ་ཁག་ཁ་ཤས་སུ་རང་བཞིན་གྱིས་ཁ་ཐོར་ནས་བགྲོད་པ་ཡིན། ང་དང་མཉམ་དུ་དབོན་པོ་འཇིགས་མེད་ཆོས་འཕེལ་དང་ཞབས་ཕྱི་བ་བཅས་མི་བཞི་ལྔ་ཞིག་ཡོད། ལྷོ་སྒོ་བརྒལ་མ་ཐག་ཏུ་ཁྱི་ནག་པོ་ཞིག་གིས་ང་ཚོར་ཕེབས་སྒུག་བྱེད་པ་ལྟ་བུས་གཅིག་པུར་བསྡད་འདུག་པ་དང་ང་ཚོ་རི་གཤམ་ཕྱོགས་སུ་རྒྱུགས་སྐབས་ཁྱི་དེ་ང་ཚོའི་རྗེས་སྙེགས་ནས་སླེབས་བྱུང། མཚམས་རེར་ང་ཚོར་ལམ་རྒྱུས་བྱེད་པ་ལྟར་ང་ཚོའི་མདུན་ནས་རྒྱུགས་ཀྱི་འདུག་འབྲས་སྤུངས་མདུན་གྱི་བྱེ་མའི་ནང་དུ་གཟེ་མ་ར་མགོ་ཟེར་བའི་ཚེར་མ་ཤིན་ཏུ་མང་ས་ཞིག་ཏུ་འགྲོ་དགོས། ངའི་ལྷམ་ཞབས་ཕྱི་བ་ཞིག་གིས་འཁྱེར་ཡོད་པ་ཁོ་ང་ཚོ་དང་ཁ་ཐོར་སོང་བས་རྐང་གཅེར་མར་གཟེ་མ་ར་མགོ་ཡོད་སའི་བྱེ་མའི་ནང་དུ་འགྲོ་བའི་སྐབས་རྐང་པར་ཚེར་མ་ཟུག་ནས་དཀའ་ངལ་ཆེན་པོ་བྱུང། ང་ཚོ་གཞུང་ལམ་སྟེང་སླེབས་མ་ཐག་ཏུ་རྒྱ་མིའི་རླངས་འཁོར་ཞིག་ཡོང་བ་ཏག་ཏག་ཁ་ཐུག་བརྒྱབ་པས་ལྷོ་ངོས་ལ་མ་སོང་བར་ཤར་ངོས་སུ་ཁ་བསྒྱུར་ནས་མ་བྲོས་ཀ་མེད་བྱུང་སོང། སྐབས་དེར་ཡང་ཁྱི་ནག་པོ་འདི་ངའི་མདུན་དུ་ཡོང་ནས་ཤར་ངོས་སུ་རང་བཞིན་གྱིས་རྒྱུགས་སོང་བས། ང་ཚོ་ཡང་ཁྱི་དེའི་རྗེས་སྙེགས་ནས་ཕྱིན་པ་ཡིན། ང་ཚོ་མཚན་གང་པོར་སོང་སོང་བའི་མཐའ་མར་སེ་ར་དགོན་པའི་མདུན་གྱི་གཤམ་དུ་སླེབས་འདུག་དེར་ཁྱི་ནག་པོ་རི་བོའི་ཕྱོགས་སུ་རྒྱུགས་སོང་བས་ང་ཚོ་ཡང་རི་ངོས་ལ་ཡར་འཛེགས་ཏེ་སྒུག་ནས་བསྡད་པ་ཡིན། དེ་དུས་ང་ཚོའི་རོགས་པ་གཞན་པ་རྣམས་གང་དང་གང་ཐར་ཡོད་མེད་ཕན་ཚུན་ཤེས་ཀྱི་མེད། དེའི་ཕྱི་ཉིན་གྱི་ནུབ་མོ་བྲོས་ནས་འགྲོ་བའི་སྐབས་གཞི་ནས་ང་ཚོ་ཚང་མ་མཉམ་དུ་འཛོམས་ཐུབ་པ་བྱུང། དེ་ནས་སེ་རའི་རྒྱབ་རི་བརྒལ་ནས་འགྲོ་དགོས་པས་ང་ཚོ་སེ་རའི་གཡས་ངོས་ཀྱི་ལ་རྩེར་སླེབས་རན་པ་ཉིན་ལྔ་འགོར་བྱུང། སྐབས་དེར་མོ་འདེབས་ས་དང་འཕྲིན་ལས་བཅོལ་ས་གཙོ་བོ་མགོན་པོ་ཡིན། ང་ཚོ་མི་བཅོ་ལྔ་པོ་ཚོ་ཁག་བཞི་ལྔར་ཐོར་རྗེས། ཚོ་ཁག་ཚང་མར་ཁྱི་ནག་པོ་རེས་སྣེ་ཁྲིད་བྱས། ལམ་མདོ་སོགས་སུ་ས་ཕྱོགས་གང་དུ་འགྲོ་དགོས་མིན་མི་ཤེས་སྐབས་སུ་ཁྱི་ནག་པོ་དེའི་རྗེས་སུ་བསྙེགས་ནས་སོང་བས་སེ་རའི་གཡས་ཕྱོགས་ཀྱི་ལ་མགོར་ང་ཚོ་ཚང་མ་ལྷན་འཛོམས་བྱེད་ཐུབ་པ་བྱུང་སོང། ང་ཚོ་ཚང་མས་ཁྱི་ནག་པོ་དེ་དང་ང་ཚོ་ལམ་ཐག་ཐུང་ཐུང་དེར་ཉིན་ལྔ་འགོར་བའི་གནས་ཚུལ་འདི་དག་མགོན་པོས་སྒྲོག་པ་དང་འཕྲིན་ལས་གནང་བ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད། མཐར་ང་ཚོ་སེ་རའི་གཡས་ངོས་ཀྱི་ལ་མགོར་མཉམ་དུ་བྱུང་སྟེ། ཚང་མ་དགའ་སྤྲོའི་ངང་བསམ་བློ་གཞན་ལ་གཡེང་ནས་ཁྱི་ནག་པོ་དེ་གར་སོང་ལ་དོ་སྣང་བྱུང་མི་འདུག་ཁྱི་ནག་པོ་དེ་ཐོག་མར་གློ་བུར་དུ་ཐུག་པ་ལྟར་ལ་མགོ་དེ་ནས་གློ་བུར་གར་སོང་ཆ་མེད་དུ་གྱུར་སོང། འབྲས་སྤུངས་ནས་སེ་རའི་རྒྱབ་ལོགས་ཀྱི་ལ་མགོ་དེའི་བར་ལམ་ཐག་ཐུང་ངུ་ལས་མེད་ཀྱང་ང་ཚོ་ཉིན་ལྔ་འགོར་བ་འདི་མགོན་པོས་སྒྲོག་སྟེ་སྲུང་སྐྱོབ་གནང་བ་ཡིན་པར་ངེས། རྗེས་སུ་གོ་ཐོས་བྱུང་བ་ལྟར་ན་འབྲས་སྤུངས་ནས་ང་ཚོ་མི་བཅོ་ལྔ་སྡེབ་གཅིག་ལ་བྲོས་བྱོལ་དུ་ཕྱིན་པའི་གནས་ཚུལ་རྒྱའི་ལས་བྱེད་ཚོས་གོ་བའི་སྐབས་ཁོང་ཁྲོ་ཆེན་པོ་ལངས་ནས་རྒྱ་མི་དམག་མི་དང་འབྱོར་མེད་གྲལ་རིམ་གྱི་གྲྭ་པ་ཚོ་ཁག་གཅིག་བཏང་སྟེ་ཉིན་ལྔའི་རིང་འབྲས་སྤུངས་ཀྱི་རྒྱབ་རི་སོགས་ཉེ་འཁོར་གྱི་རི་ལུང་ཁག་ཏུ་འཚོལ་བཤེར་བྱེད་དུ་བཅུག་ཡོད་འདུག། དེའི་རྒྱུ་མཚན་ནི་ནམ་རྒྱུན་འབྲས་སྤུངས་ནས་བྲོས་བྱོལ་དུ་འགྲོ་མཁན་མང་ཆེ་བ་འབྲས་སྤུངས་རྒྱབ་རིའི་ངོ་ཕྱོགས་སུ་འགྲོ་གི་ཡོད་པས་ཡིན། ཉིན་ལྔའི་རྗེས་སུ་ང་ཚོ་འཚོལ་བཤེར་དུ་བཏང་བའི་དམག་མི་དང་འབྱོར་མེད་གྲལ་རིམ་གྱི་གྲྭ་པ་རྣམས་འབྲས་སྤུངས་རྒྱབ་རིའི་ངོས་ནས་འབྲས་སྤུངས་ལ་ཕྱིར་ལོག་བྱས་འདུག་པ་དང། ང་ཚོ་སེ་རའི་ཕྱོགས་ནས་འབྲས་སྤུངས་རྒྱབ་རིའི་ངོས་སུ་སླེབས་པ་གཉིས་དུས་གཅིག་ཏུ་འཁེལ་འདུག་པ་སྟེ་དེ་ནས་ང་ཚོ་རིའི་སྒང་དུ་ཡར་ཡར་འཛེགས་ཏེ་ལྷ་ས་ནས་བྲོས་ཐར་བ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ལོར་ང་བོད་དུ་ལྟ་སྐོར་ལ་སོང་བའི་སྐབས་ང་ལ་སྣེ་ལེན་བྱེད་མཁན་རྒྱ་མིའི་དཔོན་པོ་ཚོར་དེ་སྔོན་ང་དགུ་ལོར་ས་གནས་འདི་དང་འདི་ནས་འཐབ་འཛིང་བཏང་བ་རེད། ང་ས་གནས་འདི་དང་འདི་བརྒྱུད་ནས་བགྲོད་པ་ཡིན་ཞེས་བསམ་བཞིན་དུ་བཤད་པ་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། གསུམ་པ། བྱང་ཐང་བརྒྱུད་ནས་བྲོས་བྱོལ། ང་ཚོ་བྲོས་བྱོལ་དུ་འགྲོ་སའི་དམིགས་ཡུལ་ནི་རྒྱ་གར་ཡིན་མོད། ང་ཚོར་མི་བཅོ་ལྔ་ཡོད་པའི་ཁྲོད་འདི་སྔོན་རྒྱ་གར་དུ་བསྐྱོད་མྱོང་མཁན་སུ་གང་ཡང་མེད་པས། ང་ཚོས་རྒྱ་གར་ནི་བོད་ཀྱི་ལྷོ་རྒྱུད་དང་ནུབ་ཕྱོགས་སུ་ཡོད་པ་ཤེས་པ་ཙམ་མ་གཏོགས་ལམ་རྒྱུས་ཡོད་མཁན་མི་གཅིག་ཀྱང་མེད་ལ། ང་རང་ཉིད་ཀྱང་ལྷ་ས་ནས་ཕྱི་ལ་ཐོན་མྱོང་མེད་པས་ས་རྒྱུས་ཆ་རྒྱུས་གང་ཡང་མེད། ཉིན་ཤས་རྗེས་ང་ཚོ་གཉན་ཆེན་ཐང་ལྷའི་གངས་ལ་བརྒལ་ནས་བྱང་གི་གནམ་མཚོའི་ཁར་སླེབས་སོང། ས་ཕྱོགས་འདིར་ནམ་རྒྱུན་ཆར་པ་འབབ་དཀོན་ཞིང་གལ་སྲིད་ཆར་པ་རེ་འབབ་ཚེ་སེར་བ་ལྟ་བུ་ཞིག་འབབ་ཀྱི་ཡོད་ལ་ལུང་པ་དེའི་རྩྭ་ཡོངས་རྫོགས་གཞན་དང་མ་འདྲ་བ་ཤིན་ཏུ་མཁྲེགས་པོ་ཤ་སྟག་རེད་འདུག་སྐབས་དེར་བོད་ཀྱི་ས་གནས་གང་སར་རྒྱ་དམག་གིས་ཁེངས་ཡོད་པས་ཡུལ་མི་རྣམས་ནས་ཕྱོགས་ཀྱི་འགྲུལ་པར་དོགས་ཟོན་དང་དངངས་སྐྲག་བྱེད་ཀྱི་འདུག་དཀའ་རྙོག་འདི་རིགས་མི་ཡོང་བའི་ཆེད་དུ་ང་ཚོ་ཡང་ནས་ཡང་དུ་རྒྱང་ཐག་རིང་པོ་བསྐོར་ནས་འགྲོ་གི་ཡོད་རྒྱ་གར་དུ་འགྲོ་བ་ལ་བོད་ཀྱི་ལྷོ་ངོས་ཀྱི་ཕྱོགས་ལ་འགྲོ་དགོས་ཀྱི་ཡོད་ན་ཡང་ང་ཚོ་ལྷ་སའི་བྱང་ཕྱོགས་ཀྱི་བྱང་ཐང་བརྒྱུད་སྐོར་བ་ཆེན་པོ་ཞིག་བསྐོར་ནས་འགྲོ་གི་ཡོད། བྱང་ཐང་དུ་གོམ་བགྲོད་བྱེད་སྐབས་ང་ཚོས་ཉིན་རྟག་པར་ས་ཕྱོགས་གང་དང་གང་བརྒྱུད་ནས་འགྲོ་དགོས་མིན་གྲོས་བསྡུར་བྱས་ནས་འགྲོ་དགོས་ཀྱི་ཡོད་པ་དང། མཚམས་རེར་ཁ་ཕྱོགས་མ་རྙེད་པར་འུ་ཐུག་ནས་ག་འགྲོ་འདི་འགྲོ་མི་ཤེས་པའི་སྐབས་སུ། ཁོ་ཚོས་ང་ལ་སྐད་ཆ་འདྲི་གི་ཡོད་པ་དང་ངས་མོ་བརྒྱབ་ནས་ཐག་གཅོད་བྱེད་ཀྱི་ཡོད། ལམ་བར་དུ

དེར་ཉལ་ནས་ངལ་གསོ་རྒྱག་གི་ཡོད། གནམ་གཤིས་ཅི་ཙམ་གྲང་ན་ཡང་གཟན་ཤམ་གོན་བཞིན་དུ་ཉལ་བའི་སྐབས་ཤིན་ཏུ་བདེ་བོའི་ངང་ནས་ལམ་སེང་གཉིད་ཁུག་གི་འདུག་གཉིད་ཁུག་པ་དང་རྨི་ལམ་ནང་དུ་དེ་སྔོན་གྱོན་མྱོང་བའི་གོས་དྲོན་པོ་དང་ཟས་ཞིམ་པོ་ཟ་བཞིན་ཡོད་པ་སོགས་ཀྱི་རྨི་ལམ་ཡང་ཡང་བཏང་མྱོང། དཀའ་ངལ་ཤིན་ཏུ་ཆེ་བའི་གནས་སྟངས་འདི་ལྟ་བུའི་ནང་ལྷུང་ཡོད་ཀྱང་རོགས་པ་ཚོས་ང་རྩ་ཆེན་དུ་བརྩིས་ཏེ་དམིགས་བསལ་གྱིས་ལྟ་སྐྱོང་བྱེད་ཀྱི་འདུག་ཉིན་གང་པོར་ང་ཚོས་ས་བཙན་ས་རེ་བཙལ་ཏེ་སྦས་ནས་སྡོད་ཀྱི་ཡོད། དེ་དུས་ང་ཡོད་སར་ཆུ་གྲང་མོ་ཧ་ཡང་གང་དང་རྩམ་པ་ཁུག་མ་གཅིག་འཇོག་གི་འདུག་ང་སྐོམ་དུས་ཆུ་འཐུང་བ་དང་ལྟོགས་དུས་རྩམ་པ་ཟ་ཆོག་གི་ཡོད་ཀྱང་རོགས་པ་མང་ཆེ་བར་ཉིན་གང་པོར་རྩམ་པ་ཟ་རྒྱུ་དང་ཆུ་འཐུང་རྒྱུ་རག་གི་མེད། མཚན་མོར་ངལ་གསོའི་སྐབས་སུ་ས་ཀོང་ངམ་གད་ཕུག་རེ་རྙེད་པ་ཡིན་ན་ཚང་མས་ལྷགས་རླུང་མི་ཡོང་བའི་ས་འདིར་ང་སྡོད་དུ་བཅུག་པ་དང་ད་དུང་ཁོ་ཚོས་ངའི་གཡས་གཡོན་དུ་བསྐོར་ནས་ཉལ་ཏེ་རླུང་འགོག་ཐབས་བྱེད་ཀྱི་ཡོད་ལ་ཆུང་དུས་ནས་ང་ལ་ལྟ་སྐྱོང་གནང་མཁན་གསོལ་ཐབ་པ་ཨ་ཁུ་སྦྱིན་པ་རྒྱ་མཚོ་ནི་འཆར་ཅན་དེ་ལྟར་གནང་གི་ཡོད། ཉིན་གཅིག་ང་སྐུང་སའི་གོང་འདིར་རྒྱ་དམག་ཅིག་སླེབས་འདུག་ཟེར་བའི་སྐད་ཆ་སྐུང་ས་གཞན་དུ་ཡོད་པ་ཚོས་གོ་སྟེ་ཚང་མར་དངངས་འཚབ་ཆེན་པོ་སྐྱེས་འདུག་ཕྱིས་སུ་གསོལ་ཐབ་པ་ཨ་ཁུ་སྦྱིན་པ་རྒྱ་མཚོས་ང་ལ་དེའི་སྐོར་གསུངས་སྐབས་གལ་སྲིད་རིན་པོ་ཆེ་སྐུང་སའི་ནང་ནས་རྒྱ་དམག་གིས་བཟུང་སྟེ་ཁྲིད་སོང་ན་གསོན་པོར་བསྡད་རུང་དོན་སྙིང་གང་ཡང་མི་འདུག་བསམ་ནས་རང་ཤི་རྒྱག་རྒྱུའི་བསམ་བློ་བཏང་མྱོང་ཟེར་གྱི་འདུག། དེ་བཞིན་ཟླ་བ་མེད་པའི་མཚན་མོ་ཞིག་ལ་ང་ཚོ་མུན་ནག་ནང་འགྲོ་བཞིན་པའི་སྐབས་གློ་བུར་དུ་ང་ཚོའི་མདུན་དུ་རྒྱ་ཞྭ་གྱོན་མཁན་གྱི་མི་ཞིག་ཐོན་བྱུང་བས་ང་ཚོ་ཚང་མས་ཁོ་རྒྱ་དམག་རེད་སྙམ་པའི་དངངས་སྐྲག་ཆེན་པོ་བྱུང་བ་དང་མཉམ་དུ་ཨ་ཁུ་རྒྱ་མཚོ་ཟེར་བ་དེས་གློ་བུར་དུ་ཚལ་གྲི་བཏོན་ནས་གཞུ་གྲབས་བྱེད་སྐབས་ཁོས་སྐད་བརྒྱབ་བྱུང་བ་ན་གཞི་ནས་ང་ཚོའི་རོགས་པ་ཞིག་ཡིན་པ་ངོ་རྟགས་ཆོད་བྱུང། ཅུང་ཙམ་མིན་ན་ང་ཚོས་ནོར་འཁྲུལ་ཆེན་པོ་ཞིག་བཟོ་ཉེན་བྱུང་བ་རེད། དེ་འདྲའི་དངངས་སྐྲག་ལན་མང་པོ་བྱུང་མྱོང། ཉིན་ཞིག་ཨ་ཁུ་ཡོངས་འཛིན་ཚང་གི་ཕྱག་གི་ཚིགས་བུད་པས་ང་ཚོར་དཀའ་ངལ་ཆེན་པོ་བྱུང་ལ། བདེ་ཆེན་ཞེས་པའི་འབྲོག་སྡེ་ནས་ང་ཚོར་གཡག་འགའ་ཤས་ཉོ་རྒྱུ་རག་པས་ཨ་ཁུ་ཡོངས་འཛིན་ཚང་གཡག་ལ་བཅིབས་ནས་ཕེབས་སྐབས་གཡག་གི་གོང་ནས་ལྷུང་སྟེ་དབུ་ས་ལ་བརྡབས་པས་ང་ཚོར་སེམས་ཁྲལ་ཆེན་པོ་ཞིག་བྱུང་ཞིང། སྟབས་ལེགས་ནས་རྨས་ལྕི་མོ་ཞིག་ཕོག་མི་འདུག་པ་མ་གཏོགས་འདི་ལྟ་བུའི་གནས་སྟངས་འོག། སྐུ་སྲོག་ལ་ཉེན་ཁ་འཕྲད་ངེས་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་ལྔ་ལོ་ཡས་མས་སུ་བྱང་ཐང་གི་ཕྱོགས་སུ་རྒྱ་དམག་གིས་གཏོར་བཅོམ་ཆེན་པོ་བཏང་བའི་ལོ་རྒྱུས་གོ་རྒྱུ་འདུག་སྐབས་དེར་ཨ་རིའི་གསང་བའི་ལས་ཁུངས་ཀྱིས་སྦྱོང་བརྡར་སྤྲད་པའི་བོད་དམག་འཇབ་རྒོལ་རུ་ཁག་ཅིག་གིས་རྒྱ་དམག་ལ་ཕར་རྒོལ་བྱས་པ་དང་རུ་ཁག་དེའི་ནང་ཀིརྟི་བླ་བྲང་གི་གཉེར་པ་ཨ་ཁུ་འཇམ་དཔལ་རྒྱ་མཚོ་སོགས་ང་ཚོའི་མི་འགའ་ཤས་ཡོད། སྐབས་དེར་ས་གནས་མང་པོ་ཞིག་ཏུ་རྒྱ་དམག་གི་བཙན་འཛུལ་སླེབས་ནས་ས་གནས་ཡུལ་མི་དང་བྲོས་བྱོལ་པ་གཉིས་ཀ་ལ་དཀའ་ངལ་སྣ་ཚོགས་ཤིག་འཕྲད་འདུག། ང་ཚོ་ཕྱག་མོར་གང་བབས་ཀྱི་ནང་དོན་གཞིར་བཟུང་སྟེ་ཡོང་བར་བརྟེན་རྒྱ་དམག་ལ་ཐུག་མེད་པ་དང་དཀའ་ངལ་ཆེན་པོ་ཡང་བྱུང་མེད། དཀའ་ངལ་འཕྲད་པའི་སྐབས་ང་ཚོས་ཐག་གཅོད་ཡོངས་རྫོགས་ངའི་མོའི་ནང་གང་བབས་པ་ལྟར་བྱེད་ཀྱི་ཡོད། སྐབས་དེར་བྲོས་བྱོལ་དུ་ཡོང་མཁན་མང་པོ་ཞིག་ལ་དཀའ་ངལ་སྣ་ཚོགས་འཕྲད་ཡོད། དཔེར་ན་ཕྱིས་སུ་ང་ཚོ་རྒྱ་གར་དུ་འབྱོར་བའི་རྗེས་རྒྱལ་རོང་བ་ཞིག་གིས་ལམ་བར་གྱི་གནས་ཚུལ་གླེང་སྐབས། ཁོ་ཚོ་མི་གྲངས་བཞི་བཅུ་ལྔ་བཅུ་ཡས་མས་ཤིག་མཉམ་དུ་བྲོས་བྱོལ་ལ་ཡོང་སྟེ་མཚན་མོ་ཞིག་ལ་གུར་ནང་དུ་ཉལ་ནས་ཡོད་པའི་སྐབས་གློ་བུར་དུ་རྒྱ་དམག་སླེབས་ནས་ཕྱོགས་ཐམས་ཅད་ནས་མེ་མདའ་བརྒྱབ་སོང། ཁོ་དང་རོགས་པ་གཉིས་ཕྱིར་བྲོས་ཐར་ཐུབ་པ་དང་དེའི་ཕྱི་ཉིན་སྐུང་ནས་མཚན་མོ་གུར་ནང་དུ་མི་གསོན་པོ་རེ་ལྷག་ཡོད་མེད་བལྟ་རུ་ཕྱིན་པའི་སྐབས་ཨ་མ་ཞིག་བསད་པའི་རུམ་ཁུག་ཏུ་བུ་ཕྲུག་ངུ་བཞིན་འདུག་ཅེས་སྐབས་དེའི་གནས་ཚུལ་བཤད་མྱོང། མི་བཞི་བཅུ་ལྔ་བཅུ་དེའི་ནང་ཁོང་ཚོ་མི་གསུམ་མ་གཏོགས་རོགས་པ་ཡོངས་རྫོགས་དུས་གཅིག་ཏུ་བསད་འདུག་དེ་བཞིན་རྔ་པའི་ཕྱོགས་ནས་ཡིན་པའི་མི་ཞིག་གིས་ཁོ་རང་བོད་ནས་རྒྱ་གར་དུ་ཡོང་བའི་ལམ་བར་གྱི་གནས་ཚུལ་བཤད་མྱོང། ཁོ་དང་ནང་མི་ཡོངས་རྫོགས་མཉམ་དུ་ལྷ་ས་ནས་རྒྱ་གར་ལ་བྲོས་བྱོལ་དུ་ཡོང་བའི་ལམ་བར་དུ་ཉིན་ཞིག་ལུང་སྟོང་ཞིག་ཏུ་ཇ་བསྐོལ་ནས་ཡོད་པའི་སྐབས་གློ་བུར་དུ་རྒྱ་དམག་སྐོར་ཞིག་སླེབས་ནས་མེ་མདའ་རྒྱབ་པ་དང་ཁོས་མེ་མདའ་བཟུང་སྟེ་རྡོ་ཕ་བོང་ཞིག་གི་ཕག་ནས་རྒྱ་དམག་འགོག་ཐབས་བྱས་ཀྱང་ཁོ་རང་གི་མཐོང་སར་ཨ་མ་དང་བཟའ་ཟླ་བུ་ཕྲུག་བཅས་པར་རྒྱ་དམག་གིས་མེ་མདའ་བརྒྱབ་སྟེ་བསད་སོང། ཨ་མ་ལམ་སང་ཤི་མ་ཐུབ་པར་བརྟེན་ཁོས་ཨ་མ་ཤི་རན་པར་མེ་མདའ་བརྒྱབ་སྟེ་རྒྱ་དམག་བཀག་འགོག་བྱས་ཤིང། ཨ་མ་ཤི་བ་དང་ཐབས་ཤེས་གཞན་མེད་པས་བྲོས་ཡོང་བ་ཡིན་ཟེར་གྱི་འདུག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ནས་བྲོས་ཡོང་བའི་མི་ཡོངས་རྫོགས་ལ་འདི་དང་དེ་འདྲའི་གནས་ཚུལ་ཡིད་སྐྱོ་དགོས་པ་ཤ་སྟག་བཤད་རྒྱུ་ཡོད། ང་ཚོ་བྱང་ཐང་ནས་ཡོང་བའི་སྐབས་རྒྱ་དམག་དང་གཏན་ནས་འཕྲད་མ་བྱུང་ཡང། ང་ཚོའི་སྔོན་དུ་བྲོས་བྱོལ་ལ་འགྲོ་མཁན་གྱི་ཚོ་ཁག་ཅིག་ལྷོ་ངོས་སུ་ལམ་ཅུང་ཙམ་དཀྱོགས་པས་རྒྱ་དམག་དང་འཕྲད་དེ་ཚོ་ཁག་དེའི་མི་ཐམས་ཅད་རྒྱ་དམག་གིས་བསད་འདུག་ང་ཚོ་ཕྱིན་པའི་རྗེས་ཀྱི་ཉིན་བཅོ་ལྔ་ཉི་ཤུ་ཡས་མས་ནས་བྱང་ཐང་དུ་ཡང་རྒྱ་དམག་ཤིན་ཏུ་མང་པོ་སླེབས་པ་རེད་ཟེར་བའི་གནས་ཚུལ་ཕྱིས་སུ་གོ་མྱོང། གསན་མཁན་རྣམ་པ་ཚོ་ཐེངས་འདིའི་ཞུ་མཚམས་དེ་གར་བཞག་ནས་ལེ་ཚན་རྗེས་མར་གོང་འཕྲོས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་གི་ཡིན་ལེ་ཚན་དེ་གོ་སྒྲིག་དང་བརྒྱུད་བསྒྲགས་ཞུ་མཁན་ཕྲན་བྱམས་དཔལ་ཕུན་ཚོགས་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། ར་ཤི་ཡ་དང་སོག་པོའི་སྐུ་ཚབ་དོན་གཅོད་ཏེ་ལོ་རིན་པོ་ཆེ་མཆོག་སོག་ཡུལ་གྱི་གྲོང་ཁྱེར་སྦ་ཧན་ཧོར་ཀར་དང། Gobi Altai། Uliastai། Murun བཅས་སུ་གཟིགས་སྐོར་ལ་ཕེབས་ཡོད་པ་དེ་ལེགས་གྲུབ་བྱུང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་སྤེལ་བཞག། དེ་ཡང་རུ་སོག་སྐུ་ཚབ་དོན་གཅོད་མཆོག་གིས་ཕྱི་ཟླ་དགུ་པའི་ཚེས་བདུན་ནས་བཅུ་བདུན་བར། སོག་ཡུལ་གྱི་གྲོང་ཁྱེར་དེ་དག་ནང་ལ་གཟིགས་སྐོར་དུ་ཕེབས་དགོས་དོན་གཙོ་བོ་དེ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚེའི་ལོ་རྒྱུས་དང་མཛད་པ་འཕྲིན་ལས་ཀྱི་སྐོར་གོ་རྟོགས་སྤེལ་རྒྱུ་དེ་ཡིན་འདུག་ཡང་གནས་ཚུལ་གཞན་ཞིག་ནང། ཨ་མི་རི་ཀའི་སྲིད་འཛིན་ཇོ་སྦ་དན་མཆོག་གིས་ཕོ་བྲང་དཀར་པོའི་ནང། ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་གླིང་ཕྲན་རྒྱལ་ཁབ་རྣམས་ཀྱི་གླེང་སྟེགས་ཐེངས་གཉིས་པ་དེ་རེས་གཟའ་ཟླ་བའི་ཉིན་བསྐོང་ཚོགས་གནང་གི་ཡོད་པ་དང། དེ་ནི་མངའ་ཁུལ་དེའི་ནང་དུ་རྒྱ་ནག་གི་ཤུགས་རྐྱེན་ཇེ་ཆེར་འགྲོ་བཞིན་པ་དེར་གདོང་ལེན་གནང་ཆེད་དུ་ཡིན་འདུག། ཡང་གནས་ཚུལ་གཞན་ཞིག་ནང། དེ་རིང་རེས་གཟའ་ལྷག་པའི་ཉིན་ར་ཤི་ཡའི་སྲིད་འཛིན་ཝ་ལ་ཏི་མིར་པུ་ཏིན་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་རྣམ་གཉིས་སན་སྤིད་ཏེར་སྦག་ཏུ་ཐུག་འཕྲད་བྱ་རྒྱུ་ཡིན་འདུག།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།